ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་དྲུག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་རེས་གཟའ་ལྷག་པའི་ཕྱི་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན།

དེ་ནས ྋགོང་ས་ཏཱ་ལའི་བླ་མའི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཐེངས་འདིའི་ལས་རིམ་སྙན་སྒྲོན་མ་ཞུས་གོང་ཐོག་མར་དཔལ་གསང་ཆེན་སྔ་འགྱུར་རྙིང་མའི་ཆོས་བརྒྱུད་འཛིན་པ་ཡོངས་ནས་ཇི་ལྟར་གསོལ་འདེབས་ཞུས་གནང་བ་བཞིན་སྤྱི་ཚེས་བཅོ་བརྒྱད་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་བྱས་པའི་དཔལ་ཡུལ་རྣམ་གྲོལ་གླིང་དགོན་པའི་ཚོམས་ཆེན་ནང་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་བསྟན་འགྲོ་སྤྱི་དང་བྱེ་བྲག་བོད་གངས་ཅན་པ་རྣམས་ཀྱི་མགོན་སྐྱབས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་ཟབ་མོ་ལྷུན་གྱིས་འགྲུབ་པའི་ཕྱིར་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་གནང་ཡོད་པ་རེད་ད་རེས་ཀྱི་བརྟན་བཞུགས་ཐོག་རྒྱ་བལ་འབྲུག་གསུམ་ན་ཡོད་པའི་སྔ་འགྱུར་རྙིང་མའི་དགོན་ཁག་སུམ་བརྒྱ་ལྷག་ནས་ཁྱོན་དགེ་འདུན་པ་ཉིས་སྟོང་ལྷག་དང་གཞན་བོད་རིགས་དང་ཧི་མ་ལ་ཡའི་ཁུལ་གྱི་ནང་པའི་དད་ལྡན་པ་མང་པོ་ཞིག་དང་ཕྱི་རྒྱལ་བ་བཅས། ཁྱོན་དད་ལྡན་པ་དྲུག་སྟོང་ལྷག་ཙམ་ནས་མཉམ་ཞུགས་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྔོན་ལ་གསན་རོགས་གནང། དཔལ་གསང་ཆེན་སྔ་འགྱུར་རྙིང་མའི་ཆོས་བརྒྱུད་འཛིན་པ་ཡོངས་ནས་ཇི་ལྟར་གསོལ་བ་བཏབ་པ་བཞིན་འདི་ཚེས་བཅོ་བརྒྱད་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་ནང་རྟེན་གཞི་བྱས་པའི་དཔལ་ཡུལ་རྣམ་གྲོལ་གླིང་དགོན་པའི་ཚོམས་ཆེན་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བསྟན་འགྲོ་སྤྱི་དང་བྱེ་བྲག་བོད་གངས་ཅན་པ་རྣམས་ཀྱི་མགོན་སྐྱབས་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་ཐུགས་ཀྱི་བཞེད་དགོངས་ཟབ་མོ་ལྷུན་གྱིས་འགྲུབ་པའི་ཕྱིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། རྫོགས་པ་ཆེན་པོ་ཀློང་ཆེན་སྙིང་གི་ཐིག་ལེའི་རིག་འཛིན་ཡུམ་བཀའ་བདེ་ཆེན་རྒྱལ་མོའི་ཆོ་གའི་སྒོ་ནས་བརྟན་བཞུགས་རྒྱས་པ་ཞིག་བསྟར་འབུལ་ཞུས་ཡོད་པ་དང་བརྟན་བཞུགས་དབུ་བཞུགས་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་དང་སྐྱབས་རྗེ་བདུད་འཇོམས་རིན་པོ་ཆེའི་ཡང་སྲིད་སྐྱབས་རྗེ་འཁྲུལ་ཞིག་རིན་པོ་ཆེའི་ཡང་སྲིད་རྣམ་གཉིས་སྐྱབས་རྗེ་གྱང་ཁང་མཁན་སྤྲུལ་རིན་པོ་ཆེ་སྐྱབས་རྗེ་ཁོ་ཁྱིམ་རིན་པོ་ཆེ་སྐྱབས་རྗེ་རི་མགོ་སྤྲུལ་སྐུ་རིན་པོ་ཆེ་མཁན་ཆེན་རྣམ་གྲོལ་རིན་པོ་ཆེ་གཞན་ཡང་མཁན་སྤྲུལ་ཆེ་ཁག་མང་པོ་ཞིག་ཕེབས་ཡོད་འདུག་སྐབས་དེར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། ད་རེས་ཁ་སང་འཛམ་བུ་གླིང་ལ་འགྱུར་བ་ཤུགས་ཆེ་འགྲོ་བཞིན་པ་དང་མགོན་པོ་གང་ཉིད་མཆོག་གི་སྐུ་ཚེའི་ནང་སྐུ་ངལ་ཆེན་པོ་མྱོང་རྒྱུའི་ལེའུ་དེ་རྫོགས་ཟིན་པ་ལྟ་བུ་ཞིག་དང་རིམ་པས་འཛམ་གླིང་མི་དམངས་ཀྱི་གོ་རྟོགས་ཆེ་རུ་དང་དངོས་ཡོད་གནས་ཚུལ་ཇེ་གསལ་ཕྱིན་པའི་གནས་སྐབས་བོད་ཀྱི་བདེན་མཐའ་གསལ་བ་དང་རྒྱ་ཧོར་བོད་གསུམ་ཚང་མར་བསྟན་པའི་ཞབས་འདེགས་བསྒྲུབ་བསམ་པའི་སེམས་ཤུགས་སྐྱེ་བཞིན་ཡོད་ཅེས་བཀའ་བསྩལ་དོན།
ད་གང་དྲག་དོལ་རྒྱལ་ས་ཐག་འཛམ་བུ་གླིང་འགྱུར་བ་ནི་ཞེ་པོ་ཞིག་འགྲོ་བསྡད་ཀྱི་འདུག་བྱས་ཙང་ངའི་མི་ཚེ་འདིའི་ནང་ལོགས་ལ་གི་དཀའ་ངལ་ཆེན་པོ་མྱོང་ཡག་གི་ལས་འགུལ་འདི་རྫོགས་པའི་ཚོར་བ་ཞིག་འདུག་ད་དངོས་གནས་དྲང་གནས་ཀྱི་རིམ་པས་རིམ་པས་ཀྱི་འཛམ་བུ་གླིང་མི་མང་གི་གོ་རྟོགས་དེ་ཆེ་རུ་ཕྱིན་ཨེ་ནི་དངོས་ཡོད་གནས་ཚུལ་འདི་ཇེ་གསལ་ཇེ་གསལ་ཕྱིན་པའི་ཁ་ཐུག་ལ་བོད་ཀྱི་བདེན་མཐའ་གོ་གསལ་ཡོང་ཡག་འདྲ་ཅིག་ཆགས་ཡོང་གི་འདུག་བོད་ཀྱི་བདེན་མཐའ་གསལ་ཟེར་ནས་ངས་དེ་རང་བཙན་གྱིས་བཤད་ཀྱི་ཡོད་མ་རེད། གང་ལྟར་བོད་ཀྱི་ཆོས་དང་རིག་གཞུང་བདེ་སྐྱིད་འདི་བོད་རང་གིས་དཔེ་བདག་པོ་གཙང་མ་རྒྱབ་ཐུབ་ཡ་ཅིག་གི་རང་སྐྱོང་མིང་དོན་མཚུངས་པ་འདི་འདྲ་ཞིག་གི་ཐོག་ནས་ཨ་ནི་རྒྱ་ཧོར་བོད་གསུམ་ཚང་མ་ལོག་ལ་ཡ་ངས་འདི་བསྟན་པའི་ཞབས་འདེགས་བསྒྲུབ་བསམ་པ་ཞིག་གི་སེམས་ཤུགས་སྐྱེ་ཐུབ་ཀྱི་ཡོད། དེ་བཞིན་ཡང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་གངས་ཅན་ལྗོངས་དང་སོ་སོའི་ལས་དང་སྨོན་ལམ་གྱི་ཐུན་མོང་མ་ཡིན་པའི་འབྲེལ་བ་ཡོད་བསྡད་པ་ཞིག་དང་བོད་གངས་ཅན་ལྗོངས་ཀྱི་བསྟན་པ་དང་འགྲོ་བའི་དོན་དུ་མགོན་པོ་མཆོག་ནས་ཕན་ཐོགས་དང་ཞབས་འདེགས་ངེས་ཅན་ཞིག་བསྒྲུབ་ཐུབ་ཀྱི་ཡོད་པ་དང་བོད་ཆོལ་ཁ་གསུམ་གྱི་བོད་རིགས་གཙོ་བོར་གྱུར་པའི་ཧི་མ་ལའི་རི་རྒྱུད་ཀྱི་བོད་རིགས་ཚང་མས་མགོན་པོ་མཆོག་ལ་གུས་པ་དང་བརྩེ་བ་ཤུགས་ཆེ་ཡོད་བསྡད་པ་ཞིག་ཡིན་དུས་བོད་བསྟན་སྲིད་ཀྱི་དོན་དུ་ད་དུང་ལོ་བཅུ་ཕྲག་གཅིག་གཉིས་ཏན་ཏན་ཞབས་འདེགས་བསྒྲུབ་ཐུབ་ཀྱི་རེད་ཅེས་བཀའ་བསྩལ་དོན། བོད་གངས་ཅན་པ་ཚོས་ཅིག་གིས་ང་ཡང་དགའ་མོས་ཞེ་པོ་བྱས་དད་པ་དང་ཞེན་ཁོག་དེ་འདྲ་ཅིག་གི་ཐོག་ནས་བོད་ཆོལ་ཁ་གསུམ་གྱི་བོད་རིགས་ཚོ་དང་བོད་རིགས་གཙོ་བོར་གྱུར་པའི་ཨེ་ནི་ཧི་མ་ལ་ཡའི་རི་རྒྱུད་ཀྱི་དང་བོད་རིགས་བོད་རིགས་བྱས་ནས་དང་གང་ལྟར་དེ་རྗེས་ཚང་མ་ལོག་གི་ང་ལ་ཡང་གུས་པ་དང་ཅིག་གིས་བརྩེ་བ་ཤུགས་ཆེན་པོ་ཡོད་བསྡད་པ་ཅིག་རེད།

མཐའ་མཇུག ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རིང་ང་ཚོ་རྒྱ་གར་གྱི་ས་ཁུག་ཞིག་ཏུ་འཚོགས་པ་ནང་བཞིན་བོད་གངས་ཅན་གྱི་ལྷ་ལྡན་གཙུག་ལག་ཁང་གི་ཉེ་འདབས་སུ་ང་ཚོ་ཚང་མ་མཉམ་རུབ་འཛོམས་ཐུབ་པའི་རེ་བ་དང་སྨོན་ལམ་ཡོད་པ་བཀའ་བསྩལ་ཡོད་པ་རེད། ད་རིང་ང་རང་ཚོ་དེ་རྒྱ་གར་གྱི་ས་ཁུག་ཞིག་ལ་ཡང་ང་ཚོ་འཚོགས་པ་ནང་བཞིན་ཞིག་གིས་བོད་གངས་ཅན་གྱི་ལྷ་ལྡན་གཙུག་ལག་ཁང་གི་དང་ཉེ་འདབས་དེ་རྩེ་ཕོ་བྲང་གི་མདུན་གྱི་བཞུགས་ཁྲི་གླིང་ཀ་ཟེར་ནས་རྒྱ་ཆེན་པོ་ཅིག་ཡོད་རེད་འོ་ད་དེར་ང་ཚོ་རུབ་རུབ་བྱས་ཨེ་ནི་ཁྱེད་རང་ཚོས་གཅིག་གི་བརྟན་བཞུགས་ཚེ་ཆོག་དེ་འདྲ་གསུངས་ངས་ཡང་སྨོན་ལམ་ཡག་པོ་ཞིག་རྒྱབ་ཨོ་འདུག་སེ་ཅིག་ཕལ་ཆེར་ད་ཡོང་ཡག་གི་རེ་བ་ཡོད་པའི་ཚོར་བ་ཞིག་འདུག་ཨེ་ང་ཡང་སེམས་ཤུགས་སྐྱེས་བསྡད་ཡོད་ཨེ་ཁྱེད་རང་ཚང་མ་ལོག་གི་ཨ་ནི་སྙིང་སྟོབས་ཡར་བསྐྱེད་བྱས་ཧུར་ཐག་པ་དང་གནང་ཤོག་ཨ་ཨེ་ད་ག་ཡིན་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ། ད་རེས་ཀྱི་བརྟན་བཞུགས་ཐོག་རྒྱ་བལ་འབྲུག་གསུམ་ན་ཡོད་པའི་སྔ་འགྱུར་རྙིང་མའི་དགོན་ཁག་སུམ་བརྒྱ་ལྷག་ནས་ཁྱོན་དགེ་འདུན་པ་ཉིས་སྟོང་ལྷག་དང་གཞན་བོད་རིགས་དང་ཧི་མ་ལའི་ཁུལ་གྱི་ནང་པའི་དད་ལྡན་པ་མང་པོ་ཞིག་དང་ཕྱི་རྒྱལ་བ་བཅས་ཁྱོན་དད་ལྡན་པ་དྲུག་སྟོང་ལྷག་ནས་མཉམ་ཞུགས་གནང་ཡོད་པ་རེད།

རྒྱ་གཞུང་གི་ཆེད་དུ་ཉུའུ་ཡོག་གྲོང་ཁྱེར་ནང་ཡོད་པའི་བོད་མིའི་སྤྱི་ཚོགས་ཐོག་སོ་ལྟ་བྱེད་པའི་ནག་ཉེས་ཕོག་ནས་འདས་པའི་ཕྱི་ལོ་ཉིས་སྟོང་ཉི་ཤུ་ལོའི་སྤྱི་ཟླ་དགུ་པའི་ནང་འཛིན་བཟུང་བྱས་ཡོད་ཀྱང་ཁོང་ལ་ཉེས་འཛུགས་དང་ཁྲིམས་གཏུགས་བྱེད་པ་ཁག་ཨ་མི་རི་ཀའི་གཞུང་གི་གྱོད་འཛུགས་བྱེད་མཁན་གྱིས་རྒྱུ་མཚན་ཁ་གསལ་མ་བཏོན་པར་སྤྱི་ཟླ་དང་པོའི་ཚེས་བཅོ་གསུམ་ཉིན་གྱོད་དོན་ཕྱིར་འཐེན་བྱས་ཡོད་པའི་སྐོར་གནས་ཚུལ་ཐོན་ཡོད་པ་རེད། གནད་དོན་འདིའི་ཐད་ཉུའུ་ཡོག་དང་ཉུའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས། ཀྱིས་ནིའུ་ཡོག་གྲོང་ཁྱེར་གྱི་ཨ་མི་རི་ཀའི་གྲོས་ཚོགས་འཐུས་མི་སྐུ་ཞབས་ཤུ་མར་མཆོག་གི་མཚན་ཐོག་ལ་ཕྱག་བྲིས་ཤིག་ཕུལ་ནས་ནིའུ་ཡོག་གི་ཉེན་རྟོག་པ་པད་མ་དར་རྒྱས་ངག་དབང་ཡིས་རྒྱ་ནག་སོ་མྱུལ་བྱེད་པའི་དོགས་གཞིའི་འོག་ཡོད་པའི་གྱོད་དོན་ཕྱིར་འཐེན་བྱེད་པའི་ཐད་རྟོག་ཞིབ་གནང་དགོས་པའི་སྐོར་ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་འགྲེལ་བརྗོད་གནང་འདུག། དེ་ཡང་ཁོང་གིས་སྤྱི་ཟླ་དང་པོའི་ཚེས་བཅུ་བདུན་ཉིན་སྐུ་ཞབས་ཤུ་མར་གྱི་མཚན་ཐོག་ལ་ཕྱག་བྲིས་ཤིག་ཕུལ་ཡོད་པ་དེའི་ནང་ནེའུ་ཡོག་གྲོང་ཁྱེར་དུ་སྐུ་ཉིད་ཀྱི་ཁྱབ་ཁོངས་འོག་གནས་པའི་བོད་མི་ཚོའི་ཚབ་ཞུས་ཏེ་ཞུ་དོན་གཙོ་བོ་ནི་ནེའུ་ཡོག་གི་ཉེན་རྟོག་པ་པད་མ་དར་རྒྱས་ངག་དབང་ཟེར་བས་ནེའུ་ཡོག་ནང་ཡོད་པའི་རྒྱ་ནག་གཞུང་ཚབ་ཀྱི་མི་སྣ་ཞིག་དང་མཉམ་འབྲེལ་གྱིས་བོད་མིའི་ཐོག་སོ་མྱུལ་ལྟ་ཞིབ་བྱས་པའི་ཉེས་འཛུགས་འོག་ཁོང་འཛིན་བཟུང་བྱས་ཡོད། ཀྱང་གྱོད་འཛུགས་དེ་ཕྱིར་འཐེན་བྱས་པའི་གནས་ཚུལ་ཐོན་ཡོད་པ་དང་འདས་པའི་དུས་ཡུན་ནང་རྒྱ་ནག་གཞུང་གིས་ཨ་རིའི་ནང་ཁྲིམས་འགལ་གྱིས་རྒྱ་ནག་གསང་བའི་ལས་ཁུངས་ལ་ལས་ཀ་བྱེད་མཁན་གྱི་མི་སྣ་ཁག་ཅིག་ཨ་མི་རི་ཀའི་གཞུང་གིས་འཛིན་བཟུང་བྱས་ཡོད་པའི་གནས་ཚུལ་སྔ་ཕྱི་ཐོན་ཡོད་པ་ལྟར་ང་ཚོས་གནས་ཚུལ་དེ་དག་ཚབས་ཆེན་དང་འཇིགས་སྣང་ཅན་ཞིག་ཡིན་པར་ཚོར་གྱི་ཡོད། ང་ཚོ་རྒྱ་ནག་དམར་པོའི་སྲིད་གཞུང་གི་འོག་ནས་བྲོས་བྱོལ་གྱིས་ཨ་མི་རི་ཀའི་རྒྱལ་ཁབ་འདི་བདམས་ནས་འགྲོ་བ་མིའི་ཐོབ་ཐང་མཚོན་པའི་རང་དབང་ཆེ་བའི་རང་གི་ཁྱིམ་ཚང་གཉིས་པ་ལྟ་བུ་ཞིག་ལ་ངོས་འཛིན་བྱེད་བཞིན་ཡོད་ལ་གོང་ཞུས་སོ་མྱུལ་བའི་གནད་དོན་དེའི་ཐད་སྐུ་ཞབས་ཤུ་མར་མཆོག་ནས་རྟོག་ཞིབ་གནང་རྒྱུར་ཐུགས་འགན་བཞེས་དགོས་པ་དང་ང་ཚོ་ཚོགས་སྡེ་རྣམས་རྒྱ་ནག་སོ་མྱུལ་ལས་ཁུངས་ཀྱི་འོག་ནས་སྐྱོབ་ཐབས་གནང་དགོས་པའི་འབོད་སྐུལ་ཞུ་ཡིག་ཞིག་ཕུལ་གནང་བ་དང་ཆབས་ཅིག་སྐུ་ཞབས་ཤུ་མར་མཆོག་གིས། འདས་པའི་ལོ་མང་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་གནད་དོན་ཐད་གདུང་སེམས་མཉམ་བསྐྱེད་ཀྱི་རྒྱབ་སྐྱོར་གནང་བར་ཐུགས་རྗེ་ཆེ་ཞུས་གནང་འདུག། ཡང་རྒྱ་ནག་ཕྱི་སྲིད་ལས་ཁང་གིས་ཨ་རིའི་ཕྱི་སྲིད་དྲུང་ཆེ Antony Blinken མཆོག་རྒྱ་ནག་ནང་འཚམས་གཟིགས་གནང་རྒྱུར་དགའ་བསུ་ཡོད་ཅེས་བརྗོད་འདུག་པེ་ཅིན་ནས་རོལ་ཏྲའི་གསར་ལས་ཁང་གིས་གནས་ཚུལ་སྤེལ་བར་གཞིགས་ན། ཨ་མེ་རི་ཀའི་གསར་འགོད་པས་རིང་མིན་སྤྱི་ཟླ་གཉིས་པའི་ཚེས་ལྔ་ཉིན་ཨ་མེ་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐ་ནི་བྷི་ལན་ཀིན་མཆོག་རྒྱ་ནག་ནང་འཚམས་གཟིགས་དུ་ཕེབས་རྒྱུའི་ཐད་རྒྱ་ནག་ཕྱི་སྲིད་ལས་ཁང་དུ་བཀའ་འདྲི་ཞུ་སྐབས་རྒྱ་ནག་ཕྱི་སྲིད་ལས་ཁང་གི་མགྲིན་ཚབ་པ་ཝང་ཝེན་པིན་གྱིས་སྐུ་ཞབས་བྷི་ལན་ཀིན་མཆོག་རྒྱ་ནག་ནང་འཚམས་གཟིགས་དུ་ཕེབས་རྒྱུ་དགའ་བསུ་ཡོད། རྒྱ་ནག་དང་ཨ་མི་རི་ཀ་གཉིས་ཀྱིས་ཆབ་སྲིད་ཀྱི་ཞིབ་ཕྲའི་གནད་དོན་སྐོར་ཕྱོགས་གཉིས་བར་བཀའ་མོལ་གནང་བཞིན་ཡོད་སྐོར་བརྗོད་འདུག་ཡང་ཝང་ཡིས་ཨ་མི་རི་ཀའི་ངོས་ནས་རྒྱ་ནག་ལ་གཟིགས་ཕྱོགས་ཡག་ཙམ་ཞིག་ཡོང་རྒྱུར་ང་ཚོས་རེ་བ་བྱེད་བཞིན་ཡོད་ལ་ཕྱོགས་གཉིས་ཀས་གདོང་གཏུག་མ་ཡིན་པར་འབྲེལ་མོལ་གྱི་ལམ་ནས་གནད་དོན་སེལ་ཐབས་བྱས་ཚེ་དེ་ནི་ཕན་ཚུན་གཉིས་ཕན་ཞིག་ཆགས་ཀྱི་རེད་ཅེས་ཨ་མི་རི་ཀའི་གསར་འགོད་པའི་དྲི་བར་ཝང་ཡིས་དེ་ལྟར་ལན་འདེབས་བྱས་འདུག། དེ་བཞིན་ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་སྐུ་ཞབས་སྦུ་ལན་ཀིན་མཆོག་སྤྱི་ཟླ་གཉིས་པའི་ཚེས་ལྔ་དང་དྲུག་ཉིན་གཉིས་རིང་རྒྱ་ནག་ནང་འཚམས་གཟིགས་གནང་རྒྱུ་དང་ཚེས་དྲུག་ཉིན་སྐུ་ཞབས་སྦུ་ལན་ཀིན་མཆོག་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་རྣམ་གཉིས་མཇལ་འཕྲད་གནང་རྒྱུ་ཡིན་པ་གསལ་སྟོན་གནང་འདུག། སྐུ་ཞབས་སྦུ་ལན་ཀིན་རིང་མིན་སྤྱི་ཟླ་གཉིས་པའི་ནང་རྒྱ་ནག་ཏུ་འཚམས་གཟིགས་གནང་རྒྱུ་དེ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཨ་མི་རི་ཀའི་སྲིད་འཛིན Trump སྲིད་གཞུང་གི་དྲུང་ཆེ Mike Pompeo མཆོག་རྒྱ་ནག་ཏུ་གཞུང་འབྲེལ་འཚམས་གཟིགས་གནང་སྟེ་རྒྱ་ནག་ཕྱི་སྲིད་བློན་ཆེན Wang Yi དང་མཇལ་འཕྲད་རྗེས་ད་རེས་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་རྒྱ་ནག་ནང་གཞུང་འབྲེལ་འཚམས་གཟིགས་གནང་བ་ཐོག་མ་དེ་ཆགས་ཀྱི་ཡོད་པ་རེད། ཡང་རྒྱ་ནག་ནང་ཏོག་དབྱིབས་ནད་ཡམས་ཀྱི་དཀའ་ངལ་ཆེན་པོར་འཕྲད་བཞིན་པའི་འོག་ཡིད་ཐང་ཆད་པའི་རྒྱ་རིགས་གཞོན་སྐྱེས་ཚོས་ཞི་ཅིན་ཕིང་གིས་འགོ་ཁྲིད་པའི་སྲིད་གཞུང་གིས་དེར་གདོང་ལེན་བྱེད་དགོས་པ་བརྗོད་ཡོད་པ་རེད། དེ་ཡང་རུའུ་ཏྲེ་གསར་ལས་ཁང་གིས་ཕྱི་ཚེས་བཅོ་བརྒྱད་ཉིན་ཧྲང་ཧའེ་ནས་གནས་ཚུལ་སྤེལ་བར་གཞིགས་ན་ཟླ་བ་སྔོན་མར་ཏོག་དབྱིབས་རིམས་ནད་དམ་བསྒྲགས་བཀའ་རྒྱ་ལྷོད་གཏོང་བཏང་བའི་རྗེས་ཀྱི་བདུན་ཕྲག་གཅིག་ནང་རྒྱ་ནག་གི་ན་གཞོན་བཅུ་ཕྲག་འགའ་ཤས་ཤིག་ཧྲང་ཧེ་གྲོང་ཁྱེར་ན་ཡོད་པའི་རྔུལ་ནག་གི་དྲི་མ་དང་ཆང་ཨ་རག་གི་དྲི་མས་ཁེངས་པའི་ཁང་པ་ནག་ཁུང་ཞིག་ན་རོལ་དབྱངས་མཛད་སྟོན་གལ་གནད་ཆེ་བ་ཞིག་ཚོགས་ཡོད་པ་དང་དེ་བཞིན་སྤྱི་ཟླ་བཅུ་གཅིག་པའི་ཟླ་མཇུག་ཏུ་རྒྱ་ནག་གི་ན་གཞོན་ཚོས

དཔལ་འབྱོར་འཕེལ་རྒྱས་དལ་ཤོས་ཀྱི་གནས་སྟངས་ལ་འགྱུར་བ་གཏོང་དགོས་པ་དེ་རྒྱ་ནག་གི་སྲིད་དབང་འཛིན་རྒྱུའི་གོ་སྐབས་ཐེངས་གསུམ་པ་འདི་ཐོབ་པའི་འགོ་ཁྲིད་ཞི་ཅིན་ཕིང་ལ་མཚོན་ན་ཐག་གཅོད་རང་བཞིན་ལྡན་པའི་གདོང་ལེན་བྱ་ཡུལ་ཞིག་ཆགས་ཡོད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད་གནས་བརྟན་སྡེ་པའི་ལུགས་ཀྱི་དགེ་འདུན་པ་གདན་ས་ཆེན་པོ་འབྲས་སྤུངས་སུ་ཤེས་ཡོན་བརྗེ་ལེན་གྱི་ལས་གཞི་ནང་ཞུགས་པ་རྣམས་ལ་བོད་པའི་དགོན་སྡེ་ཁག་གི་གནས་སྟངས་གང་ཅིར་རྒྱུས་ལོན་གྱི་བློ་སྐྱེད་གསར་པ་དུ་མ་ཞིག་བྱུང་སྟེ་ལས་གཞི་དེ་ཕན་ཐོགས་ཆེན་པོ་བྱུང་ཡོད་པའི་དགོངས་ཚུལ་འགྲེལ་བརྗོད་གནང་བའི་གནས་ཚུལ་ཞིག་འདི་གའི་གསར་འགོད་པ་པད་མ་དངོས་གྲུབ་ལགས་བཏང་གནང་བ་འདི་གཤམ་ན་གསན་གནང་གི་རེད། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར། པཱ་ལི་དང་ལེགས་སྦྱར་ཆོས་བརྒྱུད་འཛིན་པའི་ནང་པའི་དགེ་འདུན་པ་ནང་ཕན་ཚུན་བར་ཐུགས་མཐུན་ཁྲིམས་གཙང་གིས་འཛམ་གླིང་ཞི་བདེ་བསྐྲུན་ཆེད། ཞབས་འདེགས་སྒྲུབ་ཐབས་སུ་དམིགས་ཏེ་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་འཆར་དེ། ད་ལོ་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང། འབྲས་སྤུངས་སུ་པཱ་ལི་ཆོས་བརྒྱུད་འཛིན་པའི་ཤྲི་ལངྐ་དང་ཐའི་ལེན་ནང་པའི་དགེ་འདུན་པ་ཁག་ཅིག་དང། དེ་བཞིན་ལེགས་སྦྱར་ཆོས་བརྒྱུད་འཛིན་པ་བོད་པའི་དགེ་འདུན་པ་བཅས། ཚོགས་ཞུགས་ཕྱི་ནང་དགེ་འདུན་པ་ལྷན་བཞུགས་ཀྱིས་ཟླ་བ་འདིའི་ཕྱི་ཚེས་བདུན་ནས་དབུ་འཛུགས་ཀྱིས། བདུན་ཕྲག་གཉིས་མ་ཟིན་ཙམ་གྱི་རིང་ཤེས་ཡོན་བརྗེ་ལེན་གྱི་ལས་གཞི་སྤེལ་བའི་ནང། འབྲས་སྤུངས་སྒོ་མང་དང་བློ་གསལ་གླིང་གྲྭ་ཚང་གཉིས་ཀྱི་འཛིན་སྐྱོང་དང་ཤེས་ཡོན་སོགས་གང་ཅིའི་གནས་སྟངས་རྒྱུས་ལོན་གནང་བའི་ནང་ཤྲི་ལངྐ་ནང་པའི་དགེ་འདུན་པ། སོ་ཧ་ད་གན་ཨ་ནུ་རོ་ད་ལགས་ཀྱིས་ཤེས་ཡོན་བརྗེ་ལེན་གྱི་ལས་གཞིའི་ནང་མཉམ་ཞུགས་གནང་བའི་ཉམས་མྱོང་གསུང་ཡག་ལ We didn't know so many experiences on Tibetan Buddhism, Tibet culture, and ཁོང་ལ་ད་ལན་ཤེས་ཡོན་བརྗེ་ལེན་གྱི་ལས་རིམ་ཐོག་ནས་ཉམས་མྱོང་གསར་པ་མང་པོ་ཞིག་བྱུང་བའི་ནང་ལོགས་ནས་དེ་སྔ་ཁོང་ལ་བོད་བརྒྱུད་ནང་བསྟན་རིག་གཞུང་དང་གོམས་གཤིས་སོགས་ཀྱི་ཐད་ཤྲི་ལངྐ་དང་མི་འདྲ་བར་བོད་པའི་དགོན་སྡེ་ཁག་གི་འཛིན་སྐྱོང་དང་ཤེས་ཡོན་གནས་སྟངས་སོགས་ཀྱི་ཐད་གོ་རྟོགས་གསར་བ་མང་པོ་ཞིག་བྱུང་བ་མ་ཟད་དགེ་འདུན་པ་ཚོའི་འདུལ་ཁྲིམས་སོགས་ཀྱི་ཐད་མི་འདྲ་བའི་ཁྱད་པར་ཕྲན་བུ་ཙམ་ལས་མེད་པ་ཤེས་རྟོགས་བྱུང་ཅེས་གསུངས་གནང་བྱུང་ལ་ད་དུང་ཁོང་གིས། we have proper science knowledge we can address ཁོང་གིས་གསུང་ཡག་ལ་ཤྲི་ལང་ཀ་ནང་དུ་དགོན་སྡེ་ཁག་ནང་བཞིན་གྱིས་བོད་པའི་དགོན་སྡེ་ཁག་ཏུ་སློབ་ཚན་འདྲ་མིན་སློབ་ཁྲིད་གནང་བཞིན་པ་མ་ཟད། བོད་པའི་དགོན་སྡེ་ཁག་གི་ནང་ཚན་རིག་སློབ་ཁྲིད་གནང་སྟེ་དགོན་པ་སོ་སོར་ཚན་རིག་བསྟི་གནས་ཁང། ཟུར་འཛུགས་ཀྱིས་དགེ་འདུན་པ་ཚོར་ཚན་རིག་སློབ་སྦྱོང་གནང་བ་དེ་དགོས་གལ་ཆེ་ཞིང། དེ་ལྟར་གནང་བ་དེས་ནང་ཆོས་སློབ་ཁྲིད་བྱ་རྒྱུར་སྟབས་བདེ་བོ་ཡོད་པ་སོགས་ཀྱི་ཕན་ཐོགས་ཡོད་པའི་དགོངས་ཚུལ་འགྲེལ་བརྗོད་གནང་བྱུང་ལ། ཁོང་གིས་ཤྲི་ལང་ཀ་ནང་དུ་དགེ་འདུན་པ་ཚོའི་ཞལ་ལག་སོགས་ཉིན་རེའི་འཚོ་བའི་དགོས་མཁོ་ཁག། སློབ་མའམ་མང་ཚོགས་ཀྱིས་མཆོད་འབུལ་ཚུལ་དུ་འབུལ་གྱི་ཡོད་པའི་འགྲེལ་བརྗོད་གནང་བྱུང་ལ། བོད་པའི་དགོན་སྡེ་ཁག་ཏུ་དགོན་པའི་འཛིན་སྐྱོང་རང་ངོས་ནས་འཚོ་ཐབས་བྱ་བ་དེ་ནི་གཞན་ལྡན་མ་གོ་བ་བཞིན་པའི་འགྲེལ་བརྗོད་གནང་བྱུང། ཡང་ཐའི་ལེན་ནང་པའི་དགེ་འདུན་པ་པར་ཝུ་ལགས་ཀྱིས་འབྲས་སྤུངས་སུ་དེང་སྐབས་འཇང་དགུན་ཆོས་ཚོགས་པ་དེ་གཟིགས་དོན་ངོ་སྤྲོད་གནང་བའི་ནང། Debating Public in Public། ཁོང་གིས་གསུང་དོན་ལ་དགེ་འདུན་པ་ཁྱོན་ཆེ་ཞིག་འདུ་འཛོམས་ཀྱིས་རྩོད་པ་བསྐྱོན་པའི་སྐབས་བསམ་ཚུལ་འདྲ་མིན་གྱི་བློ་སྐྱེད་གསར་བ་དུ་མ་ཞིག་རག་པ་དང། སོ་སོའི་བྱེད་ཡུལ་འདྲ་མིན་ཐོག་གོ་རྟོགས་གསལ་པོ་བྱུང་བ་མ་ཟད། སོ་སོ་རྩོད་པ་རྒྱག་རྒྱུའི་གདེང་སྤོབས་དང་རིག་རྩལ་འཕེལ་རྒྱུ་སོགས་བོད་པའི་ནང་ཆོས་དང་འབྲེལ་བའི་རྩོད་པ་བསྐྱོན་པའི་ལུགས་སྲོལ་དེ་ཁྱད་ཆོས་དུ་མ་ཞིག་ལྡན་ཡོད་པའི་འགྲེལ་བརྗོད་གནང་བྱུང། ཁོང་གིས་མུ་མཐུད་གསུང་ཡག་ལ་སྤྱིར་བཏང་ཤེས་ཡོན་བསྟི་གནས་ཁང་སོ་སོར་ལམ་ལུགས་དང་འགྲོ་སྟངས་མི་འདྲ་བ་ཡོད་ཀྱང། དེའི་འབྲས་སྤུངས་དགོན་པར་ཆ་མཚོན་པ་ཡིན་ན་དགེ་འདུན་པ་ཚོ་ཞོགས་པ་ཆུ་ཚོད་ལྔ་པ་ཡས་མས་ཙམ་ཞིག་ལ་བཞེངས་ཏེ། དགོང་དྲོ་ཆུ་ཚོད་བཅུ་གཅིག་ཙམ་གྱི་བར་གཙོ་བོ་ཤེས་ཡོན་སློབ་སྦྱོང་དང་འབྲེལ་བའི་མཛད་རིམ་ཁག་གི་ཐོག་ཐུགས་བརྩོན་གནང་སྟེ་བསྔགས་བརྗོད་འོས་པའི་གནས་ཤིག་ཡིན་པའི་འགྲེལ་བརྗོད་གནང་བྱུང། དེ་བཞིན་ཡང་ཤྲི་ལངྐ་དགེ་འདུན་པ་ཀ་ཏལ་དགའ་མ་སུ་མེ་ཏཱ་ལགས་ཀྱིས་ཉམས་མྱོང་གསུང་ཡག་ལ། Bhiksu Exchange Program། ཤྲི་ལང་ཀ་དང་བོད་པ་དེ་བཞིན་ཐའི་ལེན་བཅས་ཀྱི་ནང་པའི་ཡུལ་གྲུ་ཁག་གསུམ་གྱི་རིག་གཞུང་མི་འདྲ་བའི་ཁྱད་པར་གྱི་ཐོག་གྲོས་བསྡུར་བགྲོ་གླེང་གིས་ཕན་ཚུན་བར་མ་རྟོགས་པ་དང་ལོག་པར་རྟོགས་པ་རྣམས་སེལ་ཏེ། ང་ཚོ་དུས་ཡུན་ཐུང་ངུའི་ནང་ཚད་མཐོའི་སློབ་སྦྱོང་རག་པ་གཞིར་བཟུང་གིས་སོ་སོའི་ལུང་པའི་ནང་དེ་མཚུངས་ཀྱི་གོ་རྟོགས་སྤེལ་རྒྱུའི་འཆར་གཞི་གནང་སྟེ་གང་ལྟར་འདུ་འཛོམས་འདིའི་ཐོག་ནས་ཕན་ཐོགས་ཀྱི་དགེ་མཚན་ཆེན་པོ་བྱུང་ཡོད་པའི་འགྲེལ་བརྗོད་གནང་བྱུང། དེ་མིན་གོང་ཞུས་དགེ་འདུན་པ་གསུམ་ཀས་མགྲིན་དབྱངས་གཅིག་གྱུར་གྱི་ཉམས་མྱོང་གི་དགོངས་ཚུལ་གསུངས་པའི་ནང་འབྲས་སྤུངས་སྒོ་མང་གྲྭ་ཚང་དང་བློ་གསལ་གླིང་གྲྭ་ཚང་གཉིས་ནས་ཤྲི་ལངྐ་དང་ཐའི་ལན་ནང་ཡོད་པའི། དགོན་སྡེ་ཁག་དང་མི་འདྲ་བར་དགོན་པ་ཆེ་ལ་དགེ་འདུན་པ་གྲངས་འབོར་མང་བ་དང། འཛིན་སྐྱོང་ཚགས་ཚུད་པོ་དང་གནའ་དེང་ཟུང་འབྲེལ་གྱི་ཤེས་ཡོན་སྒྲོམ་གཞི། ཆ་ཚང་ལ་ཚད་དང་ལྡན་པ་ཞིག་ཡོད་པ་གཞིར་བཟུང་གིས་དགེ་འདུན་པ་སློབ་གཉེར་གྱི་དུས་ཡུན་རིང་ལ། ལོ་ངོ་ཉི་ཤུ་རྩ་གྲངས་ཀྱི་རྗེས་སུ་བསླབ་པ་མཐར་སོན་པ་རྣམས་ནང་ཆོས་ཐོག་རྒྱ་ཆེ་གཏིང་ཟབ་ཀྱི་མཁྱེན་པ་རྒྱས་པོ་ཡོད་པའི་དགོངས་ཚུལ་འགྲེལ་བརྗོད་གནང་བྱུང། ཤེས་ཡོན་བརྗེ་ལེན་གྱི་ལས་གཞི་དེ་ནི་དགའ་ལྡན་ཕོ་བྲང་ཡིག་ཚང་གི་ལྷོ་ཤར་ཨེ་ཤ་ཡ་སྡེ་ཚན་དང། རྒྱལ་སྤྱིའི་དགེ་ལྡན་ལྷན་ཚོགས་ཀྱི་གཙོ་བོ་བཀོད་སྒྲིག་འོག་འབྲས་སྤུངས་བླ་སྤྱི་དང་སྒོ་མང། དེ་བཞིན་བློ་གསལ་གླིང་གྲྭ་ཚང་བཅས་ཀྱིས་ཕྱར་གྲུ་མཉམ་འདེགས་ཀྱི་མཐུན་འགྱུར་རྒྱབ་སྐྱོར་གནང་སྟེ། པཱ་ལིའི་ཆོས་བརྒྱུད་འཛིན་པ་ཤྲི་ལངྐའི་ནང་པའི་དགེ་འདུན་པ་བཅུ་བདུན་དང་ཐའི་ལན་ནས་དགེ་འདུན་པ་བཅོ་ལྔ་དང། དེ་བཞིན་ལེགས་སྦྱར་ཆོས་བརྒྱུད་འཛིན་པའི་བོད་པའི་དགེ་འདུན་པ་བཅོ་ལྔ་བཅས། ཁྱོན་དགེ་འདུན་པ་བཞི་བཅུ་ཞེ་བདུན་ལྷན་བཞུགས་ཀྱིས་འདི་ཚེས་བཅུ་དགུ་ཉིན། ཐེངས་འདིའི་ལས་གཞི་དེ་རེ་ཞིག་མཇུག་སྒྲིལ་གནང་གི་ཡོད་པ་རེད།
རྒྱ་གར་ལྷོ་ཕྱོགས་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན། ཤེས་ཡོན་སློབ་གསོའི་ལེ་ཚན་ནང་འཛམ་གླིང་སྤྱིའི་ཁ་ཕྱོགས་དེ་འཕྲུལ་ལས་ཀྱི་ཕྱོགས་སུ་འགྲོ་བཞིན་ཡོད་པ་དང་ལྷག་པར་དུ་སྐད་ཡིག་རིག་གཞུང་དེ་བེད་སྤྱོད་གཏོང་སའི་ཁོར་ཡུག་གཙོ་བོ་དེ་འཕྲུལ་ལས་ཆགས་ཀྱི་ཡོད་སྟབས་དུས་ཀྱི་འགྱུར་བ་རྗེས་ཟིན་ཐུབ་ཐབས་སུ་སྨོན་ལམ་མི་བཟོས་རིག་ནུས་ཀྱི་ལས་འཆར་ཞིག་དབུ་འཛུགས་གནང་ཡོད་པའི་བརྒྱུད་རིམ་སྐོར་དགེ་བཤེས་བློ་བཟང་སྨོན་ལམ་ལགས་སུ་འདི་གའི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་གནས་འདྲི་ཞུས་པ་དེ་གཤམ་ལ་གསན་གནང་གི་རེད།

ཟེར་ན་དག་ག་ད་ཉིས་སྟོང་སུམ་ཅུ་ལ་སླེབས་དུས་བྱས་ནས་འཛམ་བུ་གླིང་གི་གནས་སྟངས་དེ་ག་འདྲ་ཆགས་ཀྱི་རེད། ཨ་ནི་དེ་ནས་ང་རང་ཚོ་བོད་པ་གི་གནས་སྟངས་དེ་ག་འདྲ་ཆགས་ཀྱི་རེད། ལྷག་པར་དུ་བཙན་བྱོལ་བོད་མིའི་གནས་སྟངས་དེ་ག་འདྲ་ཆགས་ཀྱི་རེད་ཟེར་གང་ཞིག་ད་ཞིབ་འཇུག་རོགས་དེ་བྱས་པ་ཡིན། ཨ་ནི་དེ་འདྲའི་གི་བརྒྱུད་རིམ་དེའི་ནང་ལ་ཡང་ད་མ་འོངས་པ་ཉིས་སྟོང་སུམ་ཅུ་དུ་སླེབས་དུས་བྱས་ནས། ཨ་ནེ་ད་ད་ད་ཅིག་རྒྱལ་སྤྱིའི་སྒང་གི་ཞིབ་འཇུག་པ་སྐད་གྲགས་ཆེ་ཡ་དེ་ཚོས་གིས་གསུང་ཡ་བྱས་ན་ཨ་ནེ་ཅིག་གིས་མི་འབོར་གྱི་དཀའ་ངལ་ཅིག་འཕྲད་ནས་ད་འཛམ་གླིང་གི་དཔེར་ན་ཅིག་གིས་སྤོ་བོ་དང་རྨོ་མོ་དེ་ཚོ་ཚ་བོ་ཚ་མོ་དེ་ཚོ་ལས་མང་བ་ཆགས་ཡ་གི་མི་གི་རྒན་རྒོན་གི་ན་གཞོན་གི་གྲངས་འབོར་སྒང་ལ་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་པ་ཨ་དེ་འདྲའི་འཕྲད་པའི་རྒྱུ་མཚན་ལ་བརྟེན་བྱས་ཡ་གིས་ང་ཚོའི་ལས་བཟོ་བ་ལས་ཀ་བྱེད་མཁན་གྱི་བཟོ་བ་དེ་ལས་ཀྱང་གློག་གི་ལས་བཟོ་བ་མང་བ་ཆགས་ཡ།

ལྷག་པར་དུ་སྐད་ཡིག་རིག་གཞུང་དེ་བེད་སྤྱོད་གཏོང་སའི་འཁོར་ཡུག་དེ་གཙོ་བོ་དེ་དང་འཕྲུལ་ལས་ཨ་ནི་དེའི་ནང་ལོགས་ནས་འདས་པའི་ལོ་ལྔ་དྲུག་གི་ནང་ལོགས་ལ་ཡ AI གི་མིས་བཟོས་རིག་ནུས་ཀྱི་ད་ཅིག་གི་ཤུགས་རྐྱེན་ཟེར་ན་མི་འདུག་འདི་གི་འཕྲུལ་ལས་ཀྱི་འགྱུར་བ་དང་ཡར་རྒྱས་དེ་ཧང་སང་ཚད་མཐོ་བོ་ཅིག་འགྲོ་གི་ཡོད་རེད། ལྷག་པར་དུ།

ད་ང་ཚོས་ཅིག་ཁ་འཐོར་བསྡད་པའི་སྤྱི་ཚོགས་ཅིག་གི་སྒང་ལ་ཡ་ཨ་ནི་དེ་ནས AI གིས་དེ་འདྲ་ང་ཚོས་ཅིག་སྐད་ཡིག་དང་འབྲེལ་བ་ཡོད་པའི་ད་དེ་འདྲ་ལས་གཞི་ཅིག་སྤེལ་སྡོད་ཡ་དེ་ད་མ་འོངས་པའི་ཅིག་གི་ང་ཚོའི་སྐད་ཡིག་རིག་གཞུང་རྒྱུན་འཛིན་དང་ཁྱབ་སྤེལ་གཏོང་ཡ་ལ་ད་ཕན་ཐོགས་ཆེན་པོ་ཅིག་ཡོང་གི་རེད་བསམ་པའི་རེ་བ་དང་ཡིད་ཆེས་དེ་འདྲས་བྱས་ནས་ལས་གཞི་འདི་འགོ་ཚུགས་རྒྱུ་དེ་འདྲས་བྱས་ཡིན། གང་དེའི་རིག་སྟོབས།

ཁྱེད་ཞིག་དགོས་ན་ཡིན་ན། ལས་གཞི་དེ་དེ་ཚོད་རྒྱ་ཆེ་རུ་འགྲོ་གི་རེད་དེ་འདྲ་སོང་ཙང་ད་ལྟ་ང་ཚོ་སུམ་ཅུ་དྲུག་ཅིག་གིས་ལས་ཀ་གོ་སྒྲིག་བྱས་ཟིན་པ་ཡིན་གང་ལྟར་འདི་ལོ་འདི་ནང་ལ་ད་ང་ཚོས་མི་ཕལ་ཆེར་བརྒྱ་ལྷག་ཞིག་གིས་འདུག་སེ་ལས་ཀ་བྱེད་དགོས་བྱེད་ཀྱི་རེད་ཨ་ནི་དེ་ནས་ལས་གཞི་དེ་གི་རྩ་བའི་དུས་ཡུན་དེ་ལོ་གསུམ་ཡིན་ལོ་གསུམ་ཚན་དང་པོ་དེའི་ནང་ལོགས་ལ་ད་ང་ཚོས་གི་ལས་ཀ་དེ་ད་ལྟ་ཅིག་གི་གློག་གི་བོད་སྐད་ཉན་ཐུབ་ཡ་དང་བཤད་ཐུབ་ཡ་དེ་ནས་ཡིག་སྒྱུར་བྱེད་ཐུབ་ཡ་ད་དེ་གི་སྐོར་ལ་ཡ་བརྒྱ་ཆ་བརྒྱད་བཅུ་ཅིག་ད་ང་ཚོས་གི་སྒྲུབ་ཐུབ་ཡ་གི་རེ་བ་དང་འབད་བརྩོན་འདི་འདྲ་ཞིག་ཞུ་གི་ཡོད། ཨ་ནི་དེ་ནས་དེ་རྗེས་མར་གྱི་ལོ་གསུམ་གྱི་ནང་ལོགས་ལ་ཡ་ད་གཙོ་བོ་ང་ཚོས་དེ་ཡར་རྒྱས་གཏོང་ཡ་དང། ཟོབ་ཀྱི་སྐད་དང་དེ་འདྲའི་སྒང་ལ་ཡ་ཤུགས་རྒྱག་གི་རེད་དེ་འདྲ་ཞིག་དེ་ཕྱིར་ད་ང་ཚོས་སྐད་རེད་སྐད་ཡི་གེར་ཕབ་ཡ་རེད་དེ་ནས་ཡིག་སྒྱུར་གྱི་རྒྱུ་ཆ་མཁོ་སྒྲུབ་བྱེད་ཡ་དང་དེ་ཕྱིར་སྒྲིག་སྦྱོར་བྱེད་ཡ་ལ་ད་ལས་ཀ་རྒྱ་ཆེན་པོ་ཅིག་རེད་དེ་བྱེད་དུས་ལོ་དང་པོ་དེ་རྩ་བའི་ཆ་ནས་ང་ཚོ་གཅིག་ཤེས་ཡོན་གྱི་ནུས་རྩལ་ཚད་མཐོ་བོ་ཡོད་པའི་ལས་ཀ་དེ་བརྒྱ་ཆ་ཉུང་ཉུང་རེད་སྤྱི་བཏང་གི་ད་ང་རང་ཚོ་བོད་ཡིག་ཤེས་མཁན་དང་ཅིག་དབྱིན་ཇི་དེ་ཚོ་རོབ་ཙམ་ཤེས་པ་ཡིན་ན་ཁོ་ལས་ཀ་དེ་བྱེད་ཐུབ་ཡ་དེ་འདྲས་ཅིག་རེད་དེ་འདྲའི་སོང་ཙང་གཙོ་བོ་དེ་ང་ཚོ་ད་ལྟ་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་རེད་དེ་ནང་བཞིན་གྱི་ང་ཚོ་བཙན་བྱོལ་ནང་གི་ལས་ཀ་གི་དགོས་མཁོ་ཡོད་མཁན་མང་པོ་ཅིག་ལ་ཡ་ང་ཚོ་གཅིག་གི་ལས་ཀ་དེ་འདྲས་བྱས་ཡ་ང་ཚོའི་རེ་བ་དེ་ད་ལས་ཀ་བྱེད་མཁན་དེ་ཅིག་ཚང་མ་དཀའ་ངལ་ཡོད་དེ་བ་དང། ལ། འདི་འདྲའི་གི་ད་བོད་རིགས་མང་པོ་ཞིག་ལ་སྤྲད་ཡག་གི་རེ་བ་དང་འབད་བརྩོན་ཞུ་གི་ཡོད་ལ། དེ་ནས་དགེ་བཤེས་སྨོན་ལམ་ལགས་ཀྱི་དང་དུ་བླངས་གནང་བའི་ཕྱག་ལས་དེས་བོད་ཀྱི་སྐད་ཡིག་རིག་གཞུང་དེང་དུས་འཕྲུལ་ལས་ཀྱི་བརྒྱུད་རིམ་གྱི་ནང་ལ་ཡ་གང་ཐུབ་ཐུབ་ཅིག་འགྲོ་ཐུབ་ཡག་གི་ཐབས་ཤེས་གནང་གི་ཡོད་པ་དང།

མ་རྩ་ཡང་ཆེན་པོ་ཅིག་གི་ཐོག་ནས་འགྲོ་དགོས་ཡོད་རེད་དེ་ཚོའི་ཐོག་ལ་ཡ་རོགས་རམ་དང་དེ་ཚོ་ག་འདྲས་ཐབས་ཤེས་གནང་ཡིན་ན། ལགས་འོང་ད་དེ་ལས་གཞི་དེ་ད་རྒྱ་ཆེན་པོ་ཡིན་པ་སོང་ཙང་འགྲོ་སོང་ཡང་ཆེན་པོ་རེད་དེ་འདྲས་སོང་ཙང་ད་དེ་ད་ང་ཚོའི་གི་སྨོན་ལམ AI ཞུ་སྡོད་ཡ་གི་ལས་གཞི་དེ་གི་ད་འགྲོ་སོང་དེ་ཆ་ཚང་བ་ཅིག་གི་ད་ད་ཨ་རིའི་བོད་ཀྱི་ཐེབས་རྩ་གིས་འདུག་སེ་རོགས་སྐྱོར་གནང་བྱས་ད་ང་ཚོའི་ལས་གཞི་དེ་འགྲོ་བཞིན་པ་དེ་འདྲས་ཅིག་ཡིན་ལ། ཨ་ནེ་འདི་ད་གོ་གར་སོ་རེད། འགྲོ་སོང་གཏང་བྱ་བ་དེ་བྱེད་ཅིག་གི། ང་ཚོའི་ཁར་དུ་ཡང་ཅིག་ང་རང་ཚོའི་བོད་པའི་སློབ་ཕྲུག་དང་དེ་ཚོ་ལ་ཧ་ཡང་གོ་ཕན་ཐོག་ཡ་དང་འདི་འདྲའི་སྒང་ནས་ང་ཚོའི་བསམ་ཚུལ་གཏང་བྱ་དེ་ཅིག་རེད་ཨན་དེ་ནས། རྩ་བའི་གི་ལས་འཆར་འདི་འགན་ཁྱེར་ཡག་གི་ཐོག་ལས་ཡ་ཡང་རེད། ཐེབས་རྩ་གི་ང་ཚོ་ཅིག་རོགས་སྐྱོར་བྱེད་པ་ཙམ་མ་ཟད་པའི། ཅིག་རྩེད་ལག་ཚུགས་པའི་འགྲོ་སྟངས་ཆ་ཚང་ཞིག་གི་ཐོག་ལས་ཡ་རེད་ཐེབས་རྩ་རང་གི་ང་ཚོ་ཐུགས་འགན་བཞེས་ཡག་གི་རོགས་པ་གནང་གི་ཡོད་རེད་ལ།
ནས་དགེ་བཤེས་བློ་བཟང་སྨོན་ལམ་ལགས་ཀྱིས་སྨོན་ལམ་ཡིག་གཟུགས་བཟོས་གནང་བྱས་ཁ་པར་དང་གློག་ཀླད་ཀྱི་ནང་ལ་ཡང་བཀོལ་སྤྱོད་བྱེད་ཐུབ་པའི་ཡིག་གཟུགས་དེ་ད་སང་གལ་ཆེན་པོ་གཅིག་ཆགས་ཡོད་པ་དང་དེའི་ཐོག་ལ་ནི་འདས་པའི་ལོ་མང་པོ་གཅིག་གི་རིང་ལ་སྨོན་ལམ་ཚིག་མཛོད་ཆེན་མོ་པོད་གྲངས་ཉིས་བརྒྱ་ཉི་ཤུ་རྩ་གསུམ་ཡོད་པ་གཅིག་ཁོང་རྣམ་ཚོས་འགྲེམས་སྤེལ་གནང་ཡོད་རེད། འཛམ་གླིང་ནང་ལ་ནི་ད་ལྟའི་ཆ་ལ་ད་ཚིག་མཛོད་པོད་གྲངས་མང་ཤོས་གཅིག་ད་ལྟ་སྨོན་ལམ་གྱི་ཚིག་མཛོད་ཆེན་པོ་དེ་ཆགས་ཀྱི་ཡོད་པ་འདྲ། དེ་འདྲ་ཡིན་དུས་དེ་ནི་གཅིག་གི་བོད་པའི་སྐད་ཡིག་མི་ཉམས་རྒྱུན་འཛིན་གནང་ཡ་དང་དེ་ཚོའི་ཐོག་ལ་ཡང་ཞབས་འདེགས་ག་འདྲ་སྒྲུབ་ཐུབ་ཡོད་རེད། ད་ལྟ་ང་ཚོའི་དང་པོ་ཞིག་གིས་སྨོན་ལམ་ཡིག་གཟུགས་ནས་བྱས་ནས་བསྡོམས་ནས་ད་ལྟ་བར་དེ་དག་ང་ཚོས་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་ངོས་ནས་མཉེན་ཆས་ཁག་མི་འདྲ་བ་ཆེ་ཆུང་རྣམ་པ་སྣ་ཚོགས་གཅིག་གིས་སུམ་ཅུ་སོ་བདུན་རེ་གཅིག་བཟོས་ཡོད་རེད། ཚིག་མཛོད་གཅིག་པུ་ལ་ཚིག་མཛོད་མ་འདྲ་བ་ཁག་དགུ་རེ་བྱས་ཡོད་རེད། ཨན་ད་ནང་བཞིན་གྱི་གཅིག་གིས་ཚོགས་སྡེ་བྱེ་བྲག་པའི་བེད་སྤྱོད་བཏང་ཡག་དང་ཨ་ནི་དེ་ནས་ཡང་ང་རང་ཚོའི་ལས་ཁུངས་ལ་དམིགས་བསལ་བེད་སྤྱོད་བཏང་དགོས་ཡག་ཨ་ནི་ཡང་སྤྱི་ཚོགས་ཀྱི་ཁྱོན་ཡོངས་ལ་བེད་སྤྱོད་བཏང་དགོས་ཡག་དེ་འདྲའི་གི་མཉེན་ཆས་མང་པོ་ཅིག་བཟོས་པ་རེད། ཨན་ད་དེ་ནང་ནས་ཅིག་ཁྱབ་ཆེ་ཤོས་ར་བ་དེ་ད་ཡིག་གཟུགས་དང་ཚིག་མཛོད་ད་དེ་བཅས་རེད་ཨན་དེ་ནས་ད་ཚིག། མཛོད་འདྲ་པོ་ཆ་བཞག་པ་ཡིན་ན་ང་ཚོས་དེ་ཚིག་མཛོད་ཆེན་པོ་འདི་འདྲ་ཞིག་བཟོ་དགོས་དེ་རྩ་བའི་ཆ་ནས་ང་ཚོས་ཅིག་དེབ་ཅིག་དང་ཚིག་མཛོད་གཅིག་པོ་བཟོ་ཡག་གི་དམིགས་ཡུལ་དེ་འདྲ་མ་རེད་ད་དོན་དག་གི་ཨེ་ཨའི་སྒྲོག་ཅིག་ནང་ད་བོད་ཡིག་གི་སྒང་ནས་ད་རྒྱུ་ཆ་ཡག་ཤོས་དང་གལ་ཆེ་ཤོས་ཅིག་དེ་ཚིག་མཛོད་དུ་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་ད་ང་ཚོས་ཅིག་གི་བོད་ཀྱི་རིག་གཞུང་དང་འདི་འདྲའི་སྒང་ནས་ད་ང་ཚོས།

དེ་འདྲའི་སོང་ཙང་ད་ལྟའི་ང་གི་ཚིག་མཛོད་འདི་ད་ཕལ་ང་ཚོའི་གི་རྒྱུ་ཆ་གལ་ཆེ་ཤོས་ཤིག་ད་དང་པོ་ནས་ང་ཚོས་འཆར་གཞི་བྲིས་ཡ་དེ་དེ་འདྲའི་རེད་མ་གཏོགས་དེའི་གཅིག་གི་དེབ་ཅིག་པར་བརྒྱབ་དེ་དེ་ནས་ཚར་བ་འདྲ་པོ་དང་ཡང་ན་དེའི་གི་ཚིག་མཛོད་གི་མཉེན་ཆས་ཅིག་བཟོས་ནས་དེའི་གི་ལས་ཀ་ཚར་བ་དེ་འདྲའི་མ་རེད་ད་ཚིག་མཛོད་དེའི་གི་དམིགས་ཡུལ་མཐར་ཐུག་པ་དེ་ད་ལྟ AI དང་ཡིག་སྒྱུར་གི་མ་ལག་དང་ད་དེ་ཚོའི་ནང་ལོགས་ལ་བེད་སྤྱོད་བཏང་ཡ་དེ་རེད།

ད་དེ་ལོ་གསུམ་ཚན་གཉིས་པ་དེ་ནང་ལོགས་ལ་ཤུགས་བརྒྱབ་བྱས་ཨན་དེ་བྱུང་བ་ཡིན་ན་ཨ་ལས་ང་ཚོ་གཅིག་བོད་ཀྱི་ཆོས་དང་རིག་གཞུང་དེ་གང་ལ་གང་འཚམ་གཅིག་གི་ཕ་ཚུལ་ཡིག་སྒྱུར་ཐུབ་ཡ་དང་དེ་ལས་ཡ་མཐུན་རྐྱེན་ཆེན་པོ་ཞིག་སྒྲུབ་ཐུབ་ཡོད་རེད་ནི་གཅིག་དེ་རེད་ཨ་ལས་སྔོན་མ་ཡིན་ན་ད་ང་རང་ཚོ་གཅིག་ཡིག་གཟུགས་དང་དེ་འདྲའི་བཟོ་ཡ་དེ་ཅིག་ཅིག་གོ་གར་སོ་རེད་ཡི་གེ་གཏག་ཡ་དང་ད་དེ་གཅིག་བེད་སྤྱོད་བཏང་ཡ་དེ་དེབ་དང་དེ་འདྲའི་པར་སྐྲུན་བྱེད་ཡ་དང་ཨན་ཕ་ཚུལ་གཅིག་གི་གནས་ཚུལ་མཁོ་སྤྲོད་བྱེད་ཡ་དེ་འདྲའི་རེད་པ་ཨན་ད་ཨ་འདས་ལས་ཞུགས་དེ་ལ་དྲ་བ་ཅིག་ཡིན་ན་ཨ་ནི་ཁྱེད་ཀྱིས་ཡི་གེ་ད་མང་པོ་ཞིག་གིས་བྲིས་མི་དགོས་ཤེད་ཤེད་ཁ་ནས་བཤད་དེ་ན་ཁོ་གིས་སྒྲ་ཡི་གེ་ལ་ཕབ་ཡ་དང་ཡི་གེ་སྒྲ་ལ་ཕབ་ཡ་དེ་ནས་ཡང་སྐད་ཡིག་གཞན་ནས་གཞན་དུ་བསྐྱུར་ཡ་ལ་སོགས་པའི་མཐུན་རྐྱེན་མང་པོ་བྱས་ཡོད་རེད་དེ་འདྲའི་སོང་ཙང་ད་ཁོ་ཅིག་གིས་དུས་ཚོད་ཀྱི་འགྱུར་བ་ལ་དཔག་ནས་ཡང་མ་འོངས་པའི་ལོ་བཅུ་རྗེས་ལ་ཡང་འཛམ་གླིང་ལ་གནས་སྟངས་གསར་བ་ཞིག་ག་རེ་ཆགས་ཀྱི་ཡོད་མེད་ད་ང་ཚོས་བཤད་ཚོད་ཐིག་གི་མ་རེད་དེ་གི་ནས་ཁོ་ད་གང་ལྟར་ང་རང་ཚོའི་མི་ཚེ་འདིའི་རིང་ལ་ཡ། གང་ལྟར་དུ་གཅིག་གིས་འཛམ་གླིང་གི་ཞི་བདེ་ད་སྲུང་ཨེ་ཐུབ་ལྟ་ཡ་དེ་ད་ང་ཚོའི་ལས་འགན་འདྲ་བོ་ཅིག་རེད་ལ། དགེ་བཤེས་སྨོན་ལམ་ལགས་ཀྱིས་ད་ལྟ་བར་དུ་ཐུགས་འགན་བཞེས་པའི་ལས་འཆར་དེ་ཚོ་ཚང་མ་ལོ་བོད་པའི་སྐད་ཡིག་སྲུང་སྐྱོབ་དང་བདག་གཅེས་གནང་ཡག་གི་ལས་འཆར་ཤུགས་ཆེན་པོ་ཁྱབ་ཆེན་པོ་དེ་འདྲས་ཆགས་ཡོད་རེད་དེ་འདྲས་ཡིན་དུས་ད

ཉིན་གྲངས་ལྔ་ཡི་རིང་ལ། ཀོ་རི་ཡའི་ཆོས་ཞུ་བ་བརྒྱ་ཕྲག་དུ་མ་ལ་སྤྱོད་འཇུག་ཆེན་མོ་དང། གྲུབ་མཐའ་རིན་ཆེན་འཕྲེང་བ་སོགས་ཀྱི་གསུང་ཆོས་བསྩལ་འདུག་པས་ཚན་པ་སོ་གསུམ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། གོང་དུ་གསུངས་ཟིན་པའི་གནའ་བོའི་རྒྱ་གར་གྱི་ཕྱི་རོལ་རྟོག་གེའི་སྡེ་དྲུག་ཏུ་གྲགས་པའི་ནང་ཚན་གྱི་བྱེ་བྲག་པ་དང། རིགས་པ་ཅན་པའི་གྲུབ་མཐའ་གཉིས་ཀས་བསམ་གཏན་དང་ཞི་གནས་སྒྲུབ་པ་དང། དེ་ཡི་སྟོབས་ཀྱིས་མངོན་ཤེས་འབྱུང་བར་བྱེད་པ་དང། ཀུན་རྫོབ་དང། དོན་དམ་པའི་རྣམ་གཞག་ཀྱང་འདོད་ཀྱི་ཡོད་པར་མ་ཟད། སྐྱེ་བ་སྔ་ཕྱི་དང། ཐར་བའི་གོ་འཕང་ཞིག་ཀྱང་འདོད་ཀྱི་ཡོད་པ་སོགས་ཁྱད་ཆོས་མང་པོ་ཞིག་ནི། ནང་པའི་ཆོས་ལུགས་དང་མཐུན་ཚབས་ཆེན་པོ་ལྡན་པ་ཞིག་ཡིན། ད་དུང་རྟོག་གེའི་སྡེ་ལྔའམ་རྩ་བའི་སྡེ་དྲུག་ཏུ་འབོད་པའི་གྲུབ་མཐའ་ཁག་གི་ཡ་གྱལ་ཞིག་སྟེ། དྲང་སྲོང་རྒྱལ་དཔོག་པའི་རྗེས་སུ་ཞུགས་ནས་རིག་བྱེད་ལ་གང་ཞིག་སྣང་བ་ནི་སུས་ཀྱང་མ་བཅོས་པའི་རང་བྱུང་དང་དེ་ཁོ་ན་ཉིད་དུ་འདོད་པ་དང། ཕྱི་རོལ་ཡུལ་གྱི་མཆོད་སྦྱིན་སོགས་ལ་བརྟེན་ནས་ཐར་བ་ཐོབ་པར་འདོད་པས་ངན་སོང་ལས་གྲོལ་བའི་ཐར་བ་ཙམ་ཞིག་ཁས་ལེན་བྱེད་ཀྱི་ཡོད་ཀྱང། སྡུག་བསྔལ་ཉེ་བར་ཞི་བའི་ཐར་བ་ནི་མི་འདོད་ཅིང། ཉོན་མོངས་ཀྱི་དྲི་མ་སེམས་ཀྱི་གཤིས་ལ་ཞུགས་ནས་ཡོད་པའི་ཕྱིར་དང། ཤེས་བྱ་མཐའ་ཡས་པའི་ཕྱིར་ཞེས་སོགས་རྟགས་དང་རྒྱུ་མཚན་བཀོད་དེ། ཐམས་ཅད་མཁྱེན་པ་མེད་པར་སྒྲུབ་པ་དང། གོང་གི་རྒྱུ་མཚན་དེ་དག་གི་ཕྱིར་ན། བདེན་པའམ། ཚད་མར་གྱུར་བའི་ངག་ཀྱང་མེད་པར་འདོད་མཁན་གྱི་གྲུབ་མཐའ་ཞིག་ཡིན་པ་དང། འདི་ལ་དཔྱོད་པ་བའམ། སྤྱོད་པ་བ་ཞེས་པའི་ཐ་སྙད་ལ་གཉིས་ཆ་འཇུག་པར་བཤད་ཅིང། ཁོང་ཚོའི་སྟོན་པའི་མཚན་དོན་དང་འབྲེལ་ཏེ། རྒྱལ་དཔོག་པ་ཞེས་པའི་ཐ་སྙད་ཀྱང་འབོད་པར་བཤད་པ་དེ་ཡིན། གྲུབ་མཐའ་འདིས་བདག་གི་ཁྱད་ཆོས་མང་དག་ཞིག་བཤད་ཀྱི་ཡོད་པ་ནི། བདག་ནི་བློ་ཡི་ངོ་བོ་དང། སེམས་པ་ཅན་ཞིག་ལ་འདོད་ཀྱི་ཡོད་པ་དང། བེམ་པོ་མ་ཡིན་པར། ཤེས་རིག་གི་རང་བཞིན་དང་རྟག་པའི་ངོ་བོར་གནས་བ། སེམས་དེ། ལུས་ལས་ཡན་གར་བའི་རྫས་ཤིག་ཏུ་འདོད་ཀྱི་ཡོད་པ་དང། བདེ་སྡུག་བྱེ་བྲག་པའི་དུས་རྒྱུན་མྱོང་བ་པོའི་རྣམ་གྲངས་དང། གནས་སྐབས་མི་རྟག་ཀྱང། ངོ་བོ་ལ་ལྡོག་པ་དང། ཆ་སོགས་དབྱེར་མེད་པར་འདོད་པ་སོགས་གྲངས་ཅན་པ་དང་དབང་ཕྱུག་པ། ནང་པ་སངས་རྒྱས་པ་ལ་སོགས་པས་བཤད་པའི་བདག་གི་ཁྱད་ཆོས་དམིགས་བསལ་ལྡན་པ་ཞིག་ཀྱང་བཤད་ཀྱི་ཡོད་པ་དང། རིག་བྱེད་ཀྱི་སྐབས་སུ་ཡང། གོང་གི་ཕྱི་ནང་གི་གྲུབ་མཐའ་དེ་དག་གི་བཤད་ཚུལ་ཐམས་ཅད་རྫུན་དུ་བསྒྲུབས་ནས། ཆོས་དང་དོན། ཐར་པ་དང་འདོད་པ་སྟེ། སྡེ་བཞིའི་དཔལ་དེ་དག་མ་སྐྱེས་པའི་རིག་བྱེད་ནས་བསྟན་པའི་ཕྱིར། ལུང་ཚད་མར་འདོད་ཀྱི་ཡོད་པ་དང། ད་དུང་འདི་ཡིས་འབྲས་བུའི་ཁྱད་པར་བཤད་པའི་སྐབས་སུ། དྲི་མ་སྐྱེ་བོའི་རང་བཞིན་ལ་ཞུགས་པའི་སྟོབས་ཀྱིས་སྐྱོན་ཀུན་ཟད་དང། ཀུན་མཁྱེན་ཡེ་ཤེས་མེད་པར་བཤད་པ་སོགས་ལྟ་གྲུབ་མི་འདྲ་བ་འཛིན་མཁན་ཞིག་ཡིན། གཙོ་བོ་ལས་ཆེན་པོ་འབྱུང་ལ་བློ་དང་ཆེན་པོ་ནི་མིང་གི་རྣམ་གྲངས་ཡིན་ཞིང་དེ་ནི་དེ་ནི་ཕྱི་ནས་ཡུལ་དང་ནང་ནས་སྐྱེས་བུའི་གཟུགས་བརྙན་ཤར་བའི་མེ་ལོང་ངོས་གཉིས་པ་ལྟ་བུ་ཞིག་ཏུ་འདོད་དེ། དེ་ཡང་ལོང་བ་རྐང་ཅན་ལྟ་བུའི་རང་བཞིན་དང། ཞྭ་བོ་མིག་ཅན་ལྟ་བུའི་སྐྱེས་བུ་གཉིས་གཅིག་ཏུ་འཁྲུལ་ཏེ། རྣམ་འགྱུར་རྣམས་རྩ་བའི་རང་བཞིན་གྱིས་སྤྲུལ་པའི་ཚུལ་མ་ཤེས་པའི་དབང་གིས་འཁོར་བར་འཁོར་བར་འདོད་དོ། ནམ་ཞིག་བླ་མས་ཉེ་བར་བསྟན་པའི་མན་ངག་ཐོས་པ་ལ་བརྟེན་ནས་རྣམ་འགྱུར་འདི་དག་རང་བཞིན་གྱིས་སྤྲུལ་པ་ཙམ་དུ་ཟད་དོ་ཞེས་ངེས་ཤེས་ལྷག་པར་སྐྱེས་པ་ན། རིམ་གྱིས་ཡུལ་ལ་ཆགས་པ་དང་བྲལ་བར་གྱུར་པ་དེའི་ཚེ་བསམ་གཏན་ལ་བརྟེན་ནས་ལྷ་ཡི་མིག་གི་མངོན་ཤེས་སྐྱེས་ཏེ་མངོན་ཤེས་ཀྱིས་གཙོ་བོ་ལ་བལྟས་པ་ན། ད་དེའི་དེ་ཞི་གནས་སྒྲུབ་ཡ། ནང་པ་དང་གཅིག་པ་ཡིན་གྱི་རེད། བསམ་གཏན་ལ་བརྟེན་ནས་ཨཱ་ནི་མངོན་ཤེས་གྲུབ། དེ་ལས་མངོན་ཤེས་ཀྱིས་གཙོ་བོ་ལ་བལྟས་པ་ན་གཙོ་བོ་དེ་གཞན་གྱི་བུད་མེད་ལྟར་ངོ་ཚ་བས་སྐྱེངས་ཏེ་རྣམ་འགྱུར་རྣམས་ཉེ་བར་བསྡུས་ཏེ་རང་བཞིན་ཡན་གར་བར་གནས་ཤིང། དེའི་ཚེ་རྣལ་འབྱོར་པའི་བློ་ངོར་ཀུན་རྫོབ་ཀྱི་སྣང་བ་ཐམས་ཅད་ལོག་སྟེ། སྐྱེས་བུ་ཡུལ་ལ་ལོངས་སྤྱོད་པ་མེད་ཅིང་བྱེད་པ་མེད་པར་གནས་པ་དེའི་ཚེ་ཐར་པ་ཐོབ་པ་ཡིན་ནོ་ཞེས་འདོད་དོ།

ད་དེ་འགའ་ཡིན་ཅང་ལོག་གི་སྐྱེ་བ་སྔ་ཕྱི་འདོད་དེ་ངས་བྱེད་ཀྱི་ཡོད་རེད། ད་དེ་ནས་དཔྱོད་པ་བ་ནི་རྒྱལ་དཔོག་པའི་རྗེས་སུ་འབྲངས་པ་སྟེ་རིག་བྱེད་ལ་གང་སྣང་བ་ནི་རང་བྱུང་ཡིན་ཏེ། དེ་ནི་དེ་ཁོ་ན་ཉིད་ཡིན་ནོ་ཞེས་སྒྲོ་བཏགས་ནས་མཆོད་སྦྱིན་ལ་སོགས་པ་འབའ་ཞིག་གིས་མཐོ་རིས་ཀྱི་གོ་འཕང་ཐོབ་པར་འདོད་ལ། དེ་ནི་ངན་སོང་ལས་གྲོལ་བའི་ཐར་པ་ཙམ་དུ་ཁས་ལེན་ནོ། དེ་ནི་ངན་སོང་ལས་གྲོལ་བའི་ཐར་པ་ཙམ་དུ་ཁས་ལེན་ནོ། འཇིག་རྟེན་ལྷ་ཡི་ཕུན་ཚོགས་ཅིག་ལ་ཐར་པ་ཞེས་དགོས་ཡིན་ན། དེ་ནི་ངན་སོང་ལས་གྲོལ་བའི་ཐར་པ་ཙམ་དུ་ཁས་ལེན་ནོ། འབའ་ཞིག་གིས་མཆོད་སྦྱིན་འབའ་ཞིག་གིས་མཐོ་རིས་ཀྱི་གོ་འཕང་ཐོབ་པར་འདོད་ལ་དེ་ནི་ངན་སོང་ལས་གྲོལ་བའི་ཐར་པ་ཙམ་དུ་ཁས་ལེན་ནོ། འོན་ཀྱང་སྡུག་བསྔལ་ཉེ་བར་ཞི་བའི་ཐར་པ་ནི་མེད་དེ། ཨ་ལས་མུ་སྟེགས་དཔྱོད་པ་བ། དྲི་མ་སེམས་ཀྱི་རང་བཞིན་ལ་ཞུགས་པ་རེད་དེ་འདྲ་ཡིན་དུས། སེམས་མ་ཟད་བར་དུ་དྲི་མ་ཟད་ཡག་ཡོད་མ་རེད་ཟེར་བྱས། དྲི་མ་སེམས་ཀྱི་རང་བཞིན་ལ་ཞུགས་པའི་ཕྱིར་དང་ཐམས་ཅད་མཁྱེན་པ་ཡང་མེད་དེ་ཤེས་བྱ་མཐའ་ཡས་པའི་ཕྱིར་རོ། དེ་བས་ན། བདེན་པའི་ངག་ཀྱང་མེད་དོ་ཞེས་སྨྲའོ། ན། གྲངས་ཅན་པ། དེང་སང་ཕལ་ཆེར་གྲངས་ཅན་ལྷར་སྨྲས་པ། གྲངས་ཅན་ནང་གསེས་ལ་ཡང་ལྷར་བཅས་པ་དང་ལྷ་མེད་པར་བྱས་ནས། གཉིས་ཀྱི་བདག་ཏུ་བ། གྲངས་ཅན་ལྷ་མེད་པར་བྱས་ནས། གཙོ་བོའི་རྣམ་གཞག་ནས་བྱས་བྱས་དེ་འདྲས་ཀྱི། གྲུབ་མཐའི་རྐང་རང་འཛིན་མཁན་དེང་སང་ཡོད་ཡིན་ནམ་མེད་ཡིན། ཤེས་ཡིན་མི་ཤེས་གང་ལྟར་ང་ཚོ། རིགས་ཉམས་ཞིབ་བྱེད་དགོས་ཡ་ཞིག་རེད་ཤག་ད་ཝ་ར་ཎ་སར་ཏོག་ཙམ་བྱེད་ཀྱི་ཡོད་རེད། དེ་ང་ཚོ་མི་གིས་དུས་དུས་ལ་ཡ་མུ་སྟེགས་པའི་མཁས་པ་དེ་འདྲའི་གདན་འདྲེན་ཞུས་བྱས་བགྲོ་གླེང་འདྲ་བྱེད་ཀྱི་ཡོད་རེད་ལ། འདི་གལ་ཆེན་པོ་རེད་ཤག། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཚད་མ་རྣམ་འགྲེལ་སོགས་སུ་ཡང་ཡང་འབྱུང་བའི་ཕྱི་རོལ་གྲངས་ཅན་པའི་གྲུབ་མཐའ་འཛིན་མཁན་རྣམས་ལ་ནང་གསེས་ཀྱི་དབྱེ་བ་དུ་མ་ཡོད་པ་ལས་རྩ་བའི་ལྟ་གྲུབ་ཀྱི་ཆ་ནས་གྲངས་ཅན་ལྷར་བཅས་པ་དང། ལྷ་མེད་པ་གཉིས་སུ་དབྱེ་སྲོལ་བྱུང་བ་སྟེ། གྲངས་ཅན་པ་རིགས་གཅིག་གིས་ནི་ལྷ་ཡི་རྣམ་གཞག་ཁས་ལེན་མི་བྱེད་པར་གསུངས་ཡོད་ན་ཡང། ཚངས་པ་དང། དབང་ཕྱུག་ཆེན་པོ་ལ་སོགས་པའི་འཇིག་རྟེན་བཀོད་པ་པོ་དེ་ཚོ་ཁས་ལེན་བྱེད་ཀྱི་ཡོད་མེད་དང། དེ་དག་ལྷ་རུ་འདོད་ཀྱི་ཡོད་མེད་སོགས་དྲི་བ་སྣ་ཚོགས་ཤིག་རང་བཞིན་གྱིས་འབྱུང་ངེས་ཡིན་ཀྱང། རང་ཅག་གིས་སྔར་གྱི་མཁས་པས་བརྩམས་པའི་བསྟན་བཅོས་གཞི་ལ་བཞག་ནས་བཤད་པ་ཙམ་ཞིག་ལས། རྒྱུས་ལོན་བྱས་ནས་ཤེས་རྟོགས་བྱུང་བ་སོགས་རྨང་རིམ་ནས་ར་འཕྲོད་པ་ཞིག་བྱེད་ཐབས་མེད་ན་ཡང། ཝ་ར་ཎ་སར་ཡོད་པའི་བོད་ཀྱི་གཙུག་ལག་སློབ་གྲྭ་ཆེན་མོའི་ནང་དུ། ཕྱི་རོལ་མུ་སྟེགས་པའི་མཁས་པ་དང་ལྟ་གྲུབ་སྨྲ་བ་ངེས་ཅན་ཞིག་གདན་འདྲེན་ཞུས་ཏེ་འཆད་འཁྲིད་གནང་གི་ཡོད་པ་དེ་རང་ཅག་གིས་དོན་དངོས་སུ་ཕྱི་རོལ་མུ་སྟེགས་པའི་ལྟ་གྲུབ་ཤེས་རྟོགས་བྱེད་པའི་གོ་སྐབས་ཤིག་ཏུ་གཟིགས་ནས་མགོན་པོ་མཆོག་ཉིད་ཀྱིས་ཐུགས་རེ་ཆེན་པོ་གནང་གི་ཡོད་པ་སྟེ། རང་ཅག་གིས་གནའ་ནས་ད་ལྟའི་བར་དུ་ཕྱི་རོལ་མུ་སྟེགས་པའི་ལྟ་གྲུབ་ཀྱི་སྐོར་མང་དག་ཅིག་བཤད་དང་འཆད་ཀྱི་ཡོད་པ་ནི། བོད་བརྒྱུད་ནང་བསྟན་གྱི་ཡིག་ཆ་ཁག་ཅིག་ཏུ་གང་ཞིག་བཀོད་ཡོད་པ་དེ་དག་ཕྱོགས་བསྒྲིགས་བྱས་པ་ཙམ་ཞིག་ཆགས་ཀྱི་ཡོད་པས་རབ་བྱུང་ན་ཕྱི་རོལ་བའི་ལྟ་གྲུབ་ལ་རིགས་གཅིག་རྐང་འཛིན་གྱི་ལམ་ནས་སློབ་སྦྱོང་བྱེད་མཁན་ཡོད་འོས་པ་ཞིག་ཆགས་ཀྱི་ཡོད་པ་དང། དེ་ཡང་ང་ཚོས་ཞིབ་འཇུག་བྱ་དགོས་པའི་གནད་གལ་ཆེན་ཞིག་ནི། ད་ལྟ་རྒྱ་གར་གྱི་སྤྱི་ཚོགས་ཁྲོད་སྔར་གྱི་གྲུབ་མཐའ་མི་འདྲ་བ་འཛིན་མཁན་གྱི་ཆོས་བརྒྱུད་གྲུབ་མཐའ་དེ་དག་ཡོད་མེད་དང། གལ་སྲིད་མིང་གི་ལྷག་མ་ཙམ་ཞིག་ཡོད་པ་ཡིན་ན། ཁོང་ཚོའི་སྔར་གྱི་ལྟ་གྲུབ་དེ་དག་ཉམས་ཆག་ཏུ་ཕྱིན་ཡོད་མེད་དང། ཡང་ན་ལོ་ངོ་སྟོང་ཕྲག་དུ་མ་བརྒལ་པའི་སྤྱི་ཚོགས་དར་རྒུད་འཕོ་འགྱུར་གྱི་དབང་གིས་ཁོང་ཚོའི་སྔར་གྱི་ལྟ་གྲུབ་དེ་དག་ལ་འགྱུར་བ་གང་ཞིག་ཐེབས་ཡོད་མེད་སོགས་ཤེས་ཐབས་བྱ་རྒྱུ་དེ་ཡིན་ལ། འདི་ལྟར་བཤད་པའི་དགོས་པ་དེ་ནི་ལོ་ངོ་ཉིས་སྟོང་གི་གོང་རོལ་ནས་གླུ་སྒྲུབ་ཡབ་སྲས་དང་རིགས་པའི་དབང་ཕྱུག་ལེགས་ལྡན་འབྱེད། དཔལ་ལྡན་ཟླ་བ་གྲགས་པ་སོགས་ཀྱིས་ཕྱི་རོལ་པའི་འདོད་ཚུལ་མང་པོ་ཞིག་ཕྱོགས་སྔར་བླངས་ཏེ། ནང་པའི་ལྟ་གྲུབ་ཁག་དེ་དག་ལས་མཆོག་ཏུ་གྱུར་པར་སྒྲུབ་ཐུབ་མཛད་པའི་སྟབས་ཀྱིས། ད་ལྟ་ང་ཚོ་བོད་མི་མང་པོ་ཞིག་དང

ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་བྱས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན།

ཡང་གསུང་སྲོལ་གཞན་ཞིག་ལ་སྤྱི་ལོའི་དུས་རབས་བཅོ་བརྒྱད་པའི་དུས་དཀྱིལ་ཙམ་ན་གླིང་ག་འདིའི་ས་འོག་ཏུ་ནོར་བུ་རྩ་ཆེན་ཡོད་པ་ཁ་ཆེས་ཤེས་ནས་གླིང་ག་དེ་སྤུས་ཚོང་ཡོང་རེ་གཞུང་ས་མཆོག་ལ་ཞུས་པར་ཁ་ཆེས་གླིང་ག་ཉོ་བའི་དོན་རྟོགས་ཏེ་རྗེས་མར་གནས་འདིར་རྒྱལ་བ་སྐུ་ཕྲེང་བདུན་པའི་དབྱར་བཞུགས་ཕོ་བྲང་བསྐྲུན་ཞིང་གླིང་གའི་མིང་ལ་ཡང་ནོར་བུ་གླིང་ག་ཞེས་གསོལ་བར་གྲགས་ཞེས་གསུངས། དེ་ཡང་ཐོག་མར་དབུ་ཡབ་ཕོ་བྲང་དང་དེ་རྗེས་སྐལ་བཟང་ཕོ་བྲང་དེ་རྗེས་སྤྲོ་ཁང་ལྷུན་གྲུབ་དགའ་ཚལ་དང་ཆབ་རྫིང་ཕོ་བྲང་གི་ནུབ་ངོས་སུ་གྲུ་འཛིན་ཕོ་བྲང་རྒྱལ་དབང་སྐུ་ཕྲེང་བཅུ་གསུམ་པའི་སྐབས་སྤྱན་གསལ་ཕོ་བྲང་སྐུ་ཕྲེང་བཅུ་བཞི་པ་ཆེན་པོའི་སྐབས་རྟག་བརྟན་མི་འགྱུར་ཕོ་བྲང་བཅས་གསར་བཞེངས་མཛད་པས་ནོར་གླིང་གི་སྤྱིའི་རྒྱ་ཁྱོན་ལ་སྤྱི་ལེ་གྲུ་བཞི་མ་ཁྲི་སུམ་ཅུ་སོ་དྲུག་ལྷག་ཙམ་ཟིན་ཅིང་ཁྱོན་བསྡོམས་ཁང་མིག་སུམ་བརྒྱ་བདུན་ཅུ་དོན་བཞི་ཙམ་ཡོད་པ་དང་དེ་ཡང་སྡེ་ཚན་ཆེན་པོ་གཉིས་སུ་དབྱེ་བར། ཤར་ངོས་སུ་ནོར་བུ་གླིང་ག་དང། ནུབ་ངོས་སུ་སྤྱན་གསལ་གླིང་ག་ཆགས་ཡོད། ནོར་བུ་གླིང་གའི་བཟོ་སྐྲུན་གཙོ་བོ་ནི་སྐལ་བཟང་ཕོ་བྲང་དང་སྤྱན་གསལ་ཕོ་བྲང། རྟག་བརྟན་མི་འགྱུར་ཕོ་བྲང་བཅས་ཡིན། བཅོ་ལྔ། ཚལ་དགུང་ཐང་ནི་ལྷ་སའི་ཀུ་རུ་ཟམ་པ་ནས་སྤྱི་ལེ་དྲུག་གི་སར་ཚལ་དགུང་ཐང་གྲོང་ངོས་སུ་གནས། དེ་ཡང་ཚལ་དགུང་ཐང་ལས་ཚལ་ཞེས་པ་ནི་དགུང་ཐང་བླ་མ་ཞང་འགྲོ་མགོན་གཡུ་བྲག་པ། རླུང་བསྒོམས་ཏེ་འཕུར་མགྱོགས་སུ་ཕེབས་སྐབས་ན་བཟའི་ཚལ་དུམ་གནས་དེར་ལྷུང་བས་ཚལ་ཞེས་དང་དགུང་ཐང་ཞེས་པ་ནི་རྗེ་བཙུན་མི་ལ་གནས་འདིའི་ཆོས་འཁོར་གླིང་དུ་བཞུགས་སྐབས་ཡུལ་དགུང་ཐང་གི་མིང་འདི་གནས་འདིར་བཏགས་གནང་བས་དགུང་ཐང་ཞེས་མིང་ཆགས་པ་དང་མིང་འདི་གཉིས་བསྡེབས་པ་ལས་ཚལ་དགུང་ཐང་ཞེས་ཟེར། མདོར་ན་ཚལ་ཡང་དགོན་དང་དགུང་ཐང་གཙུག་ལག་ཁང་གི་མིང་གཉིས་བསྡོམས་པས་ཚལ་དགུང་ཐང་ཞེས་གྲགས་སོ། དགོན་དེ་ནི་འགྲོ་མགོན་གཡུ་བྲག་པས་ཕྱི་ལོ་ཆིག་སྟོང་བརྒྱ་དང་བདུན་ཅུ་དོན་ལྔ་ལོར་ཚལ་ཡང་དགོན་དང་ཕྱི་ལོ་ཆིག་སྟོང་བརྒྱ་དང་བརྒྱད་ཅུ་གྱ་བདུན་ལོར་དགུང་ཐང་གཙུག་ལག་ཁང་བཏབ་གནང་མཛད། འདི་ཉིད་འདེབས་པའི་ཚལ་གུང་ཐང་ཞེས་ཟེར། བཀའ་རྒྱུད་ཕྱག་བཞེས་མཛད་པའི་ཚལ་པ་བཀའ་རྒྱུད་ཅེས་པ་ཡང་འདི་ནས་བྱུང། དེ་རྗེས་དགའ་ལྡན་ཁྲི་ཐོག་དགུ་པའི་དུས་ནས་དགེ་ལྡན་དར་ཁྱབ་བྱུང། ད་ལྟ་ཅུང་ཟད་ཉམས་གསོ་གནང་བ་མཇལ་རྒྱུ་ཡོད་དོ། བཅུ་དྲུག་གྲིབ་ཚེ་མཆོག་གླིང་ངམ། མཚན་རྒྱས་པར་བཀྲ་ཤིས་ཚེ་མཆོག་བསམ་གཏན་གླིང་ཞེས་ཞུ། འདི་ནི་ལྷ་ས་སྐྱིད་ཆུ་སྒྲོལ་ནས་གཡས་ལམ་བརྒྱུད་ལྷོ་ཕྱོགས་རི་གཤམ་དུ་གནས། དེ་ཡང་གྲིབ་ཅེས་པ་ནི། སྔོན་ལྷ་ལུང་དཔལ་གྱི་རྡོ་རྗེས་རྒྱལ་པོ་གླང་དར་བཀྲོངས་རྗེས་རྟ་དཀར་པོར་སོལ་བ་བྱུགས་པ་དང་གོས་ཀྱི་ཕྱི་ནག་པོ་ནང་དཀར་པོ་ཡིན་པ་གྱོན་ཏེ་སྐྱིད་ཆུའི་རབ་ལས་ཐོན་རྟ་ལ་སོལ་བ་བྱུགས་པས་ཆུས་དག་ནས་དཀར་པོར་གྱུར། གོས་ནག་པོ་ཕྱི་ནང་སློག་སྟེ་གྱོན་ནས་ཤར་གྱི་ཕྱོགས་སུ་བསྐྱོད། འདི་མར་རྗེས་འདེད་པ་རྣམས་འདིར་འབྱོར་ཏེ་འདི་ནས་རྟ་ནག་མི་ནག་ཅིག་མཐོང་ངམ་ཞེས་དྲིས་པར། འདིར་ཡོད་ཡུལ་མི་ཚོས་རྟ་ནག་མི་ནག་མ་མཐོང་ཞིང་རྟ་དཀར་མི་དཀར་ཞིག་རིབ་ཙམ་མཐོང་བྱུང་ཞེས་བཤད་པས་དེ་ནས་བཟུང་ཡུལ་འདིར་རིབ་ཅེས་མིང་ཐོགས་པ་རིམ་བཞིན་གྲིབ་ཅེས་པར་སྒྲ་འགྱུར་ཞེས་ཟེར་སྲོལ་ཡོད། གྲིབ་ཚེ་མཆོག་གླིང་ནི་སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་ལོར་སྐྱིད་གྲོང་བསམ་གཏན་གླིང་ཕྱག་འདེབས་པ་པོ་རྒྱལ་དབང་སྐུ་ཕྲེང་བརྒྱད་པའི་ཡོངས་འཛིན་དཀའ་ཆེན་ཡེ་ཤེས་རྒྱལ་མཚན་གྱིས་ཕྱག་བཏབ། དགོན་པ་འདིའི་བཀའ་སྲུང་ནི་གྲིབ་རྫོང་བཙན་ཡིན། སྔར་དགེ་འདུན་ཞལ་གྲངས་བརྒྱ་དང་བཅུ་གཉིས་བརྒྱད་ནས་རི་བོ་དགེ་ལུགས་པའི་ཕྱག་བཞེས་མཛད་པ་ཡིན། རྟེན་གཙོར་དུས་གསུམ་སངས་རྒྱས་སོགས་སྐུ་གསུང་ཐུགས་རྟེན་གྲངས་མེད་བཞུགས། ད་ལྟ་འདུ་ཁང་ཆེ་བ་ཉམས་གསོ་ཐུབ་མེད་ཀྱང་དབང་ཁང་ཉམས་གསོ་གནང་བའི་སྔོན་གྱི་སྐུ་བརྙན་ཚབ་གསར་བཞེངས་གནང་བ་མཇལ་རྒྱུ་ཡོད། ང་གཅིག་རིས་མེད་ལྷ་ཁང་བཅུ་གཉིས་ཀྱི་ལོ་རྒྱུས་སྙིང་བསྡུས་དང་པོ། ལྷ་ས་མཁར་བྲག་འདི་ནི་ལྷ་སའི་ཤར་ཕྱོགས་སྐུ་འབུམ་ཐང་གི་དཀྱིལ་དུ་ཡོད་ཅེས་མཁས་པ་འགའ་ཞིག་གིས་གསུངས། ལོ་རྒྱུས་འགའ་ཞིག་ན་ལྷ་ཁང་འདི་ཆོས་རྒྱལ་སྲོང་བཙན་སྒམ་པོའི་བཙུན་མོ་མི་ཉག་རུ་ཡོང་བཟས་བཞེངས་པ་ཡིན་ཞེས་གསལ་ཡང་ལྷ་ས་མཁར་བྲག་ནི་རྒྱལ་པོ་ཁྲི་ལྡེ་གཙུག་བརྟན་གྱིས་བཞེངས་པའི་ལྷ་ཁང་ལྔའི་གྲས་ཡིན་པས་བཤད་ཚུལ་འདི་མ་དག་པ་ཞིག་ཡིན། གང་ལྟར་ལྷ་ཁང་འདི་ཉིད་དུས་ནམ་ཞིག་འཐོར་ཞིག་ཏུ་སོང་བ་མ་ཤེས་ན་ཡང་གང་ལྟར་དེང་སྐབས་ང་ཚོའི་མིག་ལམ་དུ་མཐོང་རྒྱུ་མེད། གཉིས་པ་བྱམས་ཁང་ནི་ལྷ་སའི་གཙུག་ལག་ཁང་གི་བྱང་ངོས་སྣང་རྩེ་ཤག་གི་འགྲམ་དུ་གནས་ཤིང་དེ་ནི་སྤྱི་ལོའི་དུས་རབས་བཅུ་དྲུག་པའི་ནང་སེམས་དཔའ་བློ་གྲོས་རྒྱལ་མཚན་མཆོག་གིས་བཞེངས་ཤིང་དེ་ཡང་སྐབས་དེར་བར་སྐོར་ནང་མི་གསོད་སོགས་མང་པོ་བྱུང་བའི་བཟློག་ཐབས་སུ་བྱམས་པའི་འཇིམ་སྐུ་ཆེན་པོ་ཞིག་ཁྲོམ་གཟིགས་ཁང་དུ་ཞལ་ཕྱོགས་ནས་བཞེངས་པར་ཁྲོམ་གཟིགས་བྱམས་པ་ཞེས་གྲགས། ཐོག་བརྩེགས་གཉིས་ལྡན་གྱི་ལྷ་ཁང་སེར་པོ་དེའི་འོག་ཁང་ན་སེམས་དཔའ་བློ་གྲོས་རྒྱལ་མཚན་དང་འབྲུག་པ་ཀུན་ལེགས་ཀྱི་སྒྲུབ་ཁང་ཞེས་པའི་ས་ཕུག་གཉིས་ཡོད་པ་དང་ཐོག་ཁང་གི་ཞལ་རས་ལྷ་ཁང་ལ་ལོ་དགོན་ནས་བཏང་བའི་བྱང་ཁང་བླ་མས་རྒྱུན་དུ་བྱབ་ཁྲུས་གནང་སྲོལ་ཡོད། གྲོང་ན་མི་ཤི་བྱུང་ན་བྱང་ཁང་བླ་མས་འཕོ་བ་རྒྱག་དགོས། ལྷ་ཁང་འདིའི་བདག་འཛིན་སྟག་རྩེ་ལོ་དགོན་པས་གནང་གི་ཡོད། གསུམ་པ། བར་མ་རིའམ་མཚན་རྒྱས་པར་བར་མ་རི་གེ་སར་ལྷ་ཁང་ངམ། བོང་བ་རིའི་ཀོན་ཏི་ལྷ་ཁང་ཞེས་ཞུ་ཀུན་བདེ་གླིང་གི་རྒྱབ་ངོས་བོང་བ་རིའི་རི་རྩེར་གནས་ཤིང་དམར་ལྕགས་གཉིས་ཀྱི་བར་དུ་གནས་པས་བར་མ་རི་དང་བར་མ་རི་ཞེས་པ་འདི་ངག་འགྱུར་ནས་བོང་བ་ཞེས་གྲགས། ཐོག་མར་གནས་དེར་རིགས་གསུམ་མགོན་པོའི་ལྷ་ཁང་ཞིག་ཡོད་སྐད་ལ་སྤྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཉིས་ལོར་ཆིང་གོང་མའི་དམག་དཔོན་ཀྲུང་ཐང་ཝུན་ཧྥུའུ་ཁང་ཨན་དང་སྐབས་དེའི་བོད་ཀྱི་སྲིད་སྐྱོང་རྟ་ཚག་བསྟན་པའི་མགོན་པོའི་བཀའ་བཀོད་ཇི་བཞིན་རྒྱའི་ཀོན་ཏི་ལྷ་ཁང་ཞེས་པ་དེ་བསྐྲུན་ཞིང་བོད་མི་ཚོས་གེ་སར་ལྷ་ཁང་ཞེས་ཟེར། ནང་རྟེན་ཀོན་ཏི་སམ་གེ་སར་གྱི་སྐུ་བརྙན་ཁྲོ་ཐུང་དང་ཤན་པ་འདན་མ་སོགས་ཀྱི་སྐུ་བརྙན་ཡོད། དེང་ཉམས་གསོ་གནང་བའི་ནང་བོད་ལུགས་གེ་སར་དང་གུ་རུའི་སྐུ་བརྙན། རིགས་གསུམ་མགོན་པོ་སོགས་གསར་བཞེངས་གནང་བ་མཇལ་རྒྱུ་ཡོད། སྔར་ཀོན་ཏིའི་གཙང་ཁང་གི་རྒྱབ་ཏུ་འཇམ་དབྱངས་ལྷ་ཁང་ཀ་བ་གཉིས་ཀྱི་སར་རྫ་གཡམ་གཡུ་རྩི་མའི་རྒྱ་ཕིབས་དང་ནང་དུ་རྗེ་བཙུན་འཇམ་པའི་དབྱངས་ཀྱི་སྐུ་འདྲ་ཐོག་ཚད་མས་གཙོས་རིགས་གསུམ་མགོན་པོའི་སྣང་བརྙན་ལྷ་ཁང་དང་བཅས་པ་བཤིགས། འཇམ་དབྱངས་བླ་རིར་གྲགས་པའི་གནས་རི་བར་མ་རིར་གྲགས་པ་དེའི་སྟེང་དུ་ཀོན་ཏི་ལྷ་ཁང་མ་བྱུང་བའི་སྔོན་ནས་ཡོད་པར་མངོན་པ་ལགས་སོ། གསན་མཁན་རྣམ་པ་ཚོ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། བཞི་པ།

ལྔ། ར་མོ་ཆེའི་ཚེ་དཔག་ལྷ་ཁང། ར་མོ་ཆེའི་ཚེ་དཔག་ལྷ་ཁང་ནི། ར་མོ་ཆེའི་གཙུག་ལག་ཁང་གི་རྒྱལ་སྒོའི་ལྷོ་ངོས་སུ་གནས་ཤིང། འདི་ནི་ར་མོ་ཆེའི་གཙུག་ལག་ཁང་བཞེངས་གྲུབ་རྗེས་རྟ་ལགས་ཀྱིས་ལྷ་ཁང་དེ་བཞེངས་པར་གྲགས་ཤིང། རྗེས་སུ་བཞི་སྡེ་དགོན་གྱིས་བདག་སྐྱོང་གནང་བ་ཞིག་ཡིན། ལྷ་ཁང་དེའི་རྟེན་གཙོར་ཚེ་དཔག་མེད་ཐོག་ཚད་གཅིག་ལྷག་ཡོད་པ་དེའི་གཟུངས་སུ་ཨ་རུ་རྣམ་པར་རྒྱལ་བ་ཞེས་པ་བཞུགས་སུ་གསོལ་བས་དུས་རྒྱུན་ཞལ་མདངས་འགྱུར་ཞིང། འདིར་སྐོར་བ་བསགས་ན་ནད་རིགས་ཀུན་ལས་ཞི་ཞེས་པའི་གསུང་སྲོལ་ཡོད། གཞན་ཡང་གཟུངས་སུ་ཆོས་རྒྱལ་ནོར་བཟང་གི་ཆབ་ཀྱང་ཡོད་གསུངས། ཡང་སྔར་ལྷ་ཁང་འདིའི་ནུབ་ཏུ། རྒྱལ་ལྷ་ཞེས་པའི་མདུན་དུ་ཁྲོ་ཆེན་ཞིག་སྨྱུག་མ་བཅུག་སྟེ་མོ་འདེབས་ཡོད། ད་ལྟ་ཚེ་དཔག་ལྷ་ཁང་ཉམས་གསོ་དང་རྒྱ་སྐྱེད་གནང་བ་མཇལ་རྒྱུ་ཡོད་དོ། དྲུག་པ་ར་མོ་ཆེའི་མདོ་མཚམས་གེ་སར་ལྷ་ཁང་ནི་ལྷ་ལྡན་གཙུག་ལག་ཁང་གི་བྱང་ངོས་ར་མོ་ཆེའི་ཤར་ངོས་ར་མོ་ཆེའི་མདོ་མཚམས་ཁུལ་དུ་གནས་ཤིང་འདིར་ཀོན་ཏི་ལྷ་ཁང་དུ་ཀོན་ཡུན་ཁྲང་གྲྭ་བཞི་ལྷ་མོ་སོགས་ཀྱི་སྐུ་བརྙན་བཞུགས་སུ་གསོལ་ཡོད་ལ་སྔོན་དུས་ལྷ་ཁང་གི་དཀོན་གཉེར་ནི་རྒྱ་རིགས་ཀྱི་བཙུན་མས་བྱེད་ཀྱི་ཡོད་སྐད། དེང་ས་གནས་དངོས་སུ་རྩད་ཞིབ་ཞུ་སྐབས་ར་མོ་ཆེའི་ཚེ་དཔག་ལྷ་ཁང་གི་འགྲམ་དུ་གེ་སར་ལྷ་ཁང་ཞིག་ཡོད་པ་འདི་ཐོར་ཞིག་ཏུ་སོང་ནས་དེང་སྤྱན་རས་གཟིགས་ཀྱི་ལྷ་ཁང་བཞེངས་ཚུལ་གསུང་རྒྱུ་འདུག་ཅིང་གོང་གསལ་གེ་སར་ལྷ་ཁང་ནི་ར་མོ་ཆེའི་རྡོ་ཟམ་ཁུལ་དུ་གནས་པར་གྲགས་ཀྱང་དེ་དུས་ནམ་ཞིག་ཐོར་ཞིག་དང་གཏོར་སྐྱོན་དུ་སོང་མིན་ཆ་མ་རྟོགས་ཀྱང་གང་ལྟར་དེང་སྐབས་རྩ་མེད་དུ་སོང་སྟེ་ས་གནས་ཀྱང་ངོས་འཛིན་དཀའ་བའི་གནས་སུ་གྱུར་པ་ལགས་སོ། བདུན་པ། ཚད་གཞི་མེའོ་ལྷ་ཁང་ནི་ལྷ་ལྡན་གྲོང་ཁྱེར་གྱི་བར་སྐོར་ཤར་ངོས་དེང་སྐབས་བར་སྐོར་གྲོང་ལྷན་ཁོངས་མཚོ་སྣ་སྒང་མཚོ་སྣ་བར་སྲང་ལམ་དུ་གནས་ཤིང། ཚད་གཞི་མེའོ་ལྷ་ཁང་ནི་རྒྱ་སྐད་ལ་ཚའེ་ཧྲིན་མེའོ་སྟེ་དེའི་གོ་དོན་ནི་ནོར་ལྷའི་ལྷ་ཁང་ཟེར་ཞིང། ལྷ་ཁང་དེར་ཐོག་ཚད་གཉིས་ཡོད་པ་དང་ཡང་སྟེང་དུ་ཤིང་གི་རྒྱ་ཕིབས་ཤིག་ཀྱང་ཡོད་ཅིང་ལྷ་ཁང་འདི་ཉིད་ཆུ་བྱི་དམག་འཁྲུག་སྐབས་ཐོར་ཞིག་ཏུ་ཕྱིན་རྗེས་སྔར་བོད་གཞུང་སོ་ནམ་ལས་ཁུངས་ནས་ས་ཆ་འདི་དོ་དམ་བྱས་སྐད། བརྒྱད་པ་དར་པོ་གླིང་ནི་ལྷ་ལྡན་ཁྲོམ་གཟིགས་ཁང་གི་ཉེ་འགྲམ་ཤར་ངོས་སུ་གནས་ཤིང། འདི་ནི་དུས་རབས་བཅོ་ལྔ་པའི་ནང་ཏཱ་ལའི་བླ་མ་སྐུ་ཕྲེང་དང་པོ་རྗེ་དགེ་འདུན་གྲུབ་པས་ཕྱག་བཏབ། དེ་གར་དགེ་བསྙེན་ཕྱིང་དཀར་བ་དང་དགྲ་བླ་ཁོག་ཞུགས་བྱེད་ཅིང། དར་པོ་གླིང་གི་ལྷ་མོ་བ་ཞེས་ལྷ་གསོལ་མཁན་ཚོགས་པ་རྒྱ་ཆེ་ཙམ་ཡོད། སྔར་འཛིན་བདག་རྩེ་རྣམ་རྒྱལ་གྲྭ་ཚང་ནས་གནང་སྲོལ་ཡོད་ཁར་མགོན་པོ་བ་མི་གཅིག་གིས་དུས་རྒྱུན་གྱི་གསོལ་མཆོད་རྣམས་གནང་གི་ཡོད་ཐོག་རྣམ་རྒྱལ་གྲྭ་ཚང་ནས་ལུང་ཞུ་སོགས་བྱེད་སྲོལ་ཡོད། རིག་གསར་སྐབས་ནང་རྟེན་གཏོར་བཤིག་སོང་ཞིང་འདུ་ཁང་ནང་སྡོད་ཁང་བྱས་སྐབས་ལྡེབས་རིས་ཉམས་མེད་གནས། དེང་ཀེའུ་ཚང་ནུབ་རི་ཁྲོད་ཁོངས་ཡིན་ལ་དགེ་འདུན་གཉིས་བཞུགས། ཤག་སྐོར་རྣམས་གྲོང་མི་གནས་སྡོད་བྱེད་མུས་དང་ཁྲོམ་གཟིགས་ཁང་གྲོང་ལྷན་ཁོངས་ཡིན་ནོ། དགུ་པ། གླང་ར་སྦྱར་དགོན་ནི་ལྷ་སར་ཆགས་ཤིང་བཻ་སེར་ལས་གླང་ར་སྦྱར་དགོན་ནི་ཐོག་མར་སུས་བཏབ་ངེས་པ་མ་བྱུང་ཡང་ཕྱིས་སུ། ཡེར་པ་གྲྭ་ཚང་གི་དགོན་ལག་ཏུ་གྱུར་པས་བླ་རབས་དེར་གསལ་བཞིན་དང། རྗེ་བླ་མའི་བཀའ་རྩོམ་སྨན་བླ་དང་མི་འཁྲུགས་པ་སོགས་གཏོང་ཞེས་འཁོད་འདུག་པས་དེང་སྦྲ་ནག་ཞོལ་ཁོངས་སུ་ཡེར་པ་གྲྭ་ཚང་གི་ཡན་ལག་རྒྱལ་ཁང་ཞེས་བྱང་ཕྱོགས་འཕྲིན་ལས་རྒྱལ་པོའི་མགོན་ཁང་ཞིག་ཡོད་པ་འདི་ཉིད་ཡིན་ནམ་སྙམ་ཞིང། རྒྱལ་ཁང་ནི་སྦྲ་ནག་ཞོལ་དང་དེ་དང་ཉེ་ཁུལ་གྱི་བྱིས་པ་གསར་སྐྱེས་རྣམས་ཀྱི་སྐྱེས་ལྷར་བརྩི་བཞིན་ཡོད་ཅིང། འདུ་ཁང་འདི་ཉིད་རིག་གསར་སྐབས་རྩྭ་ཁང་བྱས་སྟབས་ཉམས་ཆག་ཆེར་བྱུང་མེད་ལ་རྟེན་གཙོ་བྱང་ཕྱོགས་འཕྲིན་ལས་རྒྱལ་པོ་དང་མགོན་ཆོས་ལྷ་གསུམ་བཅས་གསར་བཞེངས་གནང་བ་མཇལ་རྒྱུ་འདུག་ཅིང་དགེ་འདུན་ཞལ་གྲངས་གཉིས་བཞུགས་སོ། བཅུ་པ། སྤྲོ་བདེ་ཁང་གསར་ནི་ལྷ་སའི་གྲོང་ཁུལ་རྙིང་པའི་ལྷོ་ངོས་སུ་གནས་ཤིང་མཚན་བསྡུས་པར་སྤྲོ་ཁང་དང་ཁ་རྒྱུན་དུ་སྤུ་བདེ་ཁང་གསར་ཟེར། བཙན་ཁང་འདི་ནི་རྒྱལ་དབང་ལྔ་པས་རྒྱལ་ཆེན་ཤུགས་ལྡན་གྱི་བཞུགས་གནས་སུ་ཕུལ་གནང་མཛད་པར་གྲགས། ཐོག་མར་གནས་འདིར་རྒྱལ་དབང་ལྔ་པའི་སྤྲོ་ཁང་ཞིག་ཡོད་སྟབས་སྤྲོ་བདེ་ཁང་གསར་ཞེས་གྲགས། སྔོན་བཙན་ཁང་འདིར་དོལ་རྒྱལ་དང་བསེ་ཁྲབ་པའི་སྐུ་བརྙན་ཡོད། སྡེ་སྲིད་སངས་རྒྱས་རྒྱ་མཚོས་འདིའི་བདག་ཐོབ་རི་བོ་ཆོས་གླིང་ལ་གནང་བས་དེ་ནས་གྲྭ་པ་བཅུ་གཅིག་དང་སྐུ་རྟེན་བཅས་བཏང་ནས་བཙན་ཁང་འདིར་རྒྱུན་བཞུགས་བྱས། ད་ལྟ་སྔོན་གྱི་བཙན་ཁང་འདིར་ཉམས་གསོ་བྱས་པའི་ནང་སྔོན་གྱི་སྐུ་བརྙན་གྱི་ཚབ་གསར་དང་དོལ་རྒྱལ་གྱི་སྐྱེས་རབས་ལྡེབས་རིས་སོགས་ཡོད། བཅུ་གཅིག་ཀརྨ་དགོན་གསར་ནི་ཀརྨ་ཞྭ་དམར་སྐུ་ཕྲེང་བཞི་པ་ཆོས་ཀྱི་གྲགས་པས་བསྐུལ་མ་གནང་དོན་སྤྱི་ལོ་གཅིག་སྟོང་ལྔ་བརྒྱ་བཅུ་མེད་གསུམ་ལོར་རིན་སྤུངས་སྡེ་པ་དོན་ཡོད་རྡོ་རྗེས་ལྷ་སའི་གྲོང་ཁྱེར་གྱི་ཤར་ངོས་ས་ནག་མར་སེར་འབྲས་དགེ་གསུམ་གྱི་ཁ་གནོན་དུ་དགོན་གསར་ཐུབ་བསྟན་ཆོས་འཁོར་ཟེར་བ་བཏབ་པ་འདིར་ཡོངས་གྲགས་སུ་ཀརྨ་དགོན་གསར་ཞེས་འབོད། འདི་མཇུག་བསྒྲུབ་མ་ཐུབ་པའི་ལོ་རྒྱུས་ཀརྨ་པའི་རྣམ་ཐར་ནང་གསལ་ཞིང་ལོ་རྒྱུས་ལ་ལར་སེར་འབྲས་གཉིས་ཀྱི་ཁ་གནོན་དུ་དམིགས་ཏེ་ཤུན་གདོང་དཀར་རྫོང་བརྩིགས་པ་ཞེས་སོགས་གསལ་ཞིང། གདན་ས་གསུམ་གྱི་ཁ་གནོན་ཀརྨ་དགོན་གསར་ཟེར་བ་ལྟར་ཁྱད་བྱས་ནས་ཡུན་རིང་མ་སོང་བར་སེར་འབྲས་དགེ་གསུམ་གྱི་དགེ་འདུན་པས་བཤིག་པ་དང་ས་ཆ་དེའི་རྒྱུད་ལ་ཀརྨ་དགོན་གསར་ཞེས་མིང་ཐོགས། དེང་སྐབས་ས་གནས་དེའི་མིང་དུ། ཀརྨ་ཀུན་བཟང། ཞེས་འབོད་བཞིན་འདུག་པ་བཅས་སོ། གསན་མཁན་རྣམ་པ་ཚོ་ཐེངས་འདིའི་ལེ་ཚན་ཞུ་མཚམས་ད་ག་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་པ་ཕུན་ཚོགས་ཡིན། གསན་མཁན་རྣམ་པ་ཚོ་ཐེངས་འདིའི་ང་ཚོའི་ལས་རིམ་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མོ་ཡར་འབྲོས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་པར་ཐུགས་རྗེ་ཆེ།